སུམ་ཅུ་པ་འོད་མའི་ཚལ། ཚེས་ཆེན་བཅོ་ལྔ་ཞིག་གི་ཉིན་མོར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྱག་ཏུ་ལྷུང་བཟེད་ཐོགས་ཏེ། འཁོར་དགེ་སློང་ཆིག་སྟོང་ཉིས་བརྒྱ་ལྔ་བཅུ་དང་བཅས། རྒྱལ་པོའི་ཁབ་ཀྱི་གྲོང་ཁྱེར་དུ་འཛུལ་ཞིང་བྱོན། ཁོང་རྣམས་པའི་གོམ་སྟབས་ནི་ཅི་འདྲའི་ཞི་ཞིང་དུལ་ལ་དལ་ལྷོད་ཀྱི་རང་བཞིན་ཞིག་རེད་ཨང། རྒྱལ་སའི་སྲང་ལམ་ཡོངས་སུ་མེ་ཏོག་གསར་བ་དང་ལྒང་ཞུ་སོགས་ཀྱིས་ལེགས་པར་བརྒྱན་ཅིང། ལམ་གྱི་མཐའ་ཟུར་ཀུན་ཏུ་མི་ཚོགས་ཀྱིས་འཚང་ཁ་ཤིག་ཤིག་ངང་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་ཚོར་ཕེབས་བསུའི་རུ་ཕྲེང་བསྒྲིགས། ཁོང་རྣམས་ལམ་ཆེན་གྱི་བཞི་མདོར་འབྱོར་བ་ན་མི་ཚོགས་ཀྱི་འཚང་ཁ་ཧ་ཅང་ཆེ་སྟབས། བཅོམ་ལྡན་འདས་འཁོར་བཅས་མུ་མཐུད་བྱོན་ཞུ་མི་ཐུབ་པ་ལྟ་བུའི་གནས་སུ་གྱུར་པར། ལྟེང་རྒྱས་འོད་སྲུང་གིས་ད་ཅི་ཞིག་བྱས་ན་བཟང་དགོངས་ཏེ་ཐུགས་བསམ་བཞེས་བཞིན་པའི་མུར། གློ་བུར་དུ་མི་ཚོགས་ཁྲོད་ནས་བྱད་བཟོ་ལེགས་པའི་ཕོ་གསར་ཞིག་ཐོན་འོངས་ཏེ། ཁོས་སྐུད་པ་བཅུ་དྲུག་ཅན་གྱི་རྒྱུད་མང་ཞིག་སྙན་ཞིང་འཇེབས་པ་དཀྲོལ་བཞིན་གླུ་གཞས་བཏང་བར། མི་དེའི་སྐད་ངག་གི་འགྱུར་ཁུགས་ནི་གསལ་ཞིང་དྭངས་པའི་ཅོང་སྒྲ་ཞིག་དང་གཉིས་སུ་མེད། དེ་ལྟར། ཁོས་མི་ཚོགས་དཀྱིལ་ནས་གླུ་གཞས་གཏོང་བཞིན་ཤར་མར་བསྐྱོད་པ་ན། ཡུལ་མི་རྣམས་ལམ་གྱི་མཐའ་ཟུར་དུ་བྱོལ་ཏེ། ཁོང་ལ་འགྲོ་ལམ་ཕྱེས་པས་བཅོམ་ལྡན་འདས་འཁོར་བཅས་མུ་མཐུད་བྱོན་སའི་ལམ་ཁ་ཐོབ། རོལ་མོ་བ་དེས་ཟླ་བ་གཅིག་ཙམ་གྱི་གོང་འོད་སྲུང་གི་དྲུང་ནས་སྐྱབས་འགྲོའི་སྡོམ་པ་ཞུས་པས་ཁོང་གིས་རོལ་མོ་བ་དེ་ཞལ་འཚོར། རོལ་མོ་བ་དེས་གླུ་གཞས་ལས་སེམས་ཚོར་འདི་ལྟར་བརྗོད། དཔྱིད་ཀྱི་དཔལ་མོ་ཡོངས་སུ་བཞད་ཅིང་མཁའ་དབུགས་གཙང་བའི་ཞོགས་པ་འདིར། རྫོགས་སངས་རྒྱས་པ་ཉི་མའི་གཉེན་དང་འཕགས་པའི་ཚོགས་ཀྱི་དགེ་འདུན་པ། བརྒྱ་ཕྲག་ཕྱེད་དང་བཅུ་གསུམ་ཙམ་ཞིག་རང་རེའི་ཡུལ་གྱི་གྲོང་ཁྱེར་དུ། ཞི་ཞིང་དུལ་ལ་བརྗིད་པའི་ཉམས་ཀྱིས་ག་ལེ་ག་ལེར་བྱོན་འདི་རྨད་ཅེས་བླངས་སོ། ཡུལ་མི་ཚོས་རོལ་མོ་བ་ལོ་གཞོན་དེས་དཀྲོལ་བརྡུང་བྱས་པའི་སྒྲ་དབྱངས་དེ་གཉིད་རང་ནུས་པ་ལྟར་ཉན་པ་ན། གོ་སྐབས་དེ་བརྒྱུད་ནས་མང་ཚོགས་ཀྱིས་སངས་རྒྱས་བཅོམ་ལྡན་འདས་ཁོ་ཚོའི་མདུན་ནས་བྱོན་བཞིན་པ་མཇལ་ཐུབ་པ་བྱུང་བས། རོལ་མོ་བ་དེས་གདོང་ནས་འཛུམ་མདངས་སྟོན་བཞིན་མུ་མཐུད་གླུ་གཞས་འདི་ལྟར་བླངས། སྟོན་པའི་སློབ་བུར་གྱུར་པའི་སྐལ་བཟང་ཐོབ། མཐའ་བྲལ་བྱམས་དང་ཤེས་རབ་བསྔགས་པའི་ཡུལ། འཕགས་པའི་ཚོགས་རྣམས་བགྲོད་པའི་ཤུལ་ལམ་སྟེ། ཡང་དག་ཐབས་འདིས་ཆོག་ཤེས་ས་ལ་བཀོད་ཅེས་བླངས་སོ། དེ་ལྟར་རོལ་མོ་བ་དེས་མུ་མཐུད་གླུ་གཞས་ལེན་བཞིན་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པ། ཕོ་བྲང་སྒོ་ཆེན་རྩར་མ་སླེབས་བར་དུ་བྱོན་ལམ་བསྐྲུན། དེ་ནས་མི་དེས་བཅོམ་ལྡན་འདས་ལ་བརྒྱ་ཕྱག་བཙལ་ཏེ་ད་གི་མི་ཚོགས་ཁྲོད་ནས་གློ་བུར་དུ་ཚུར་མངོན་འོང་བ་ལྟར། མི་ཚོགས་ཀྱི་དཀྱིལ་ནས་མྱུར་སྟབས་ཀྱིས་ཕྱིར་ཐོན། རྒྱལ་པོ་གཟུགས་ཅན་སྙིང་པོ་སྐུ་བཅར་ཞབས་ཞུ་བ་དང་སྐུ་མགྲོན་དག་གིས་མཚོན་འཁོར་དྲུག་སྟོང་དང་བཅས་བཅོམ་ལྡན་འདས་ལ་ཕེབས་བསུར་བཅར། དེ་ནས་ཁོང་གིས་བཅོམ་ལྡན་འདས་འཁོར་དང་བཅས་པ་ཕོ་བྲང་གི་ཁྱམས་རའི་ནང་སྟེ། སྐུ་མགྲོན་རྣམས་ཚ་གདུག་ཆེ་བའི་ཉི་འོད་ལས་སྐྱོབ་ཅིང་བསིལ་གྲིབ་ཀྱི་བདེ་བ་སྟེར་ཆེད། རྒྱ་ཆེ་ལ་གུ་ཡངས་པའི་གུར་ཆེན་ཞིག་ཕུབ་ཡོད་ས་དེར་གདན་དྲངས། བཅོམ་ལྡན་འདས་ལ་གུས་བཀུར་དང་ཆེ་བསྟོད་མཚོན་ཕྱིར། ཁྱམས་རའི་དཀྱིལ་དུ་བཞུགས་ཁྲི་བཤམས་ཤིང། དགེ་འདུན་གྱི་ཚོགས་ལ་ཡང་བཞུགས་སྟན་ཕུན་སུམ་ཚོགས་པ་རེ་གོ་སྒྲིག་ཞུས་ཡོད། དེ་ནས་བཅོམ་ལྡན་འདས་བཞུགས་ཁྲིར་འཁོད་མ་ཐག། རྒྱལ་པོ་གཟུགས་ཅན་སྙིང་པོས་འདིར་ཡོད་སྐུ་མགྲོན་ཐམས་ཅད་སར་བཞུགས་རོགས་ཞེས་པའི་ཕྱག་བརྡ་གནང་སྟེ། ལྟེང་རྒྱས་འོད་སྲུང་དང་རྒྱལ་པོ་རྣམ་གཉིས་སངས་རྒྱས་བཅོམ་ལྡན་འདས་ཀྱི་གཡས་གཡོན་དུ་བཞུགས། སྲས་མ་སྐྱེས་དགྲས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་ཞབས་བསིལ་ཕྱིར་ཁྲུས་གཞོང་ཆབ་ཀྱིས་ཁེངས་པ་ཞིག་དང་ལག་ཕྱིས་ཤིག་ཁྱེར་ཡོང། དེ་བཞིན་ཞབས་ཕྱི་བ་དག་གིས་ཀྱང་དགེ་འདུན་པར་ཕྱག་ཞབས་བསིལ་བྱེད་ཀྱི་ཁྲུས་ཆབ་དང་ལག་ཕྱིས་ཕུལ། དེ་ནས་ཤ་མེད་ཀྱི་དཀར་ཟས་ཁག། མདུན་ཅོག་སྟེང་དུ་ལེགས་པར་བསྒྲིགས་རྗེས་རྒྱལ་པོ་གཟུགས་ཅན་སྙིང་པོ་སྐུ་ངོ་མས་བཅོམ་ལྡན་འདས་ཀྱི་ལྷུང་བཟེད་དུ་ཞལ་ཟས་བླུགས་པ་དང་ཆབས་ཅིག་བཙུན་མོ་ལུས་འཕགས་མོས་ཞབས་ཕྱི་བ་ཚོར་ལམ་སྟོན་གནང་སྟེ་དགེ་འདུན་པར་དགུང་ཚིགས་དྲངས། དེ་ཙ་ན་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པས་དགུང་ཚིགས་བཞེས་ཁར། མགྲིན་གཅིག་ཏུ་བསྔོ་སྨོན་ཞལ་འདོན་གསུངས། དགུང་ཚིགས་བཞེས་འགོ་བཙུགས་པ་ནས་མཇུག་མ་གྲུབ་ཀྱི་བར་དུ། རྒྱལ་པོ་གཟུགས་ཅན་སྙིང་པོས་གཙོས། འདིར་ཡོད་སྐུ་མགྲོན་ཚང་མ་འཇམ་ཐིང་ངེར་བསྡད། གང་ལྟར། སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གི་ཚོགས་དང་བཅས་པའི་བཞིན་རས་ཀྱི་སྤྲོ་ཉམས་དང་གཡོ་འགུལ་མེད་པའི་ཞི་ལྷོད་ཀྱི་ཉམས་འགྱུར་དེས། འདིར་ཡོད་སྐུ་མགྲོན་སྟོང་ཕྲག་དྲུག་པོ་ཐམས་ཅད་ཀྱི་སེམས་ལ་དགའ་མགུ་ཡིད་རང་བའི་བག་ཆགས་ཟབ་མོ་བཞག། བཅོམ་ལྡན་འདས་དང་འཁོར་དགེ་སློང་ཆིག་སྟོང་ཉིས་བརྒྱ་ལྔ་བཅུས་གུང་ཚིགས་བཞེས་གྲུབ་པ་ན། བཞེས་ཕོར་ལེགས་པར་བཀྲུས་ཏེ་ཕྱིར་གནང། དེ་ནས་རྒྱལ་པོ་གཟུགས་ཅན་སྙིང་པོ་བཅོམ་ལྡན་འདས་ལ་ཞལ་ཕྱོགས་ཏེ་ཕྱག་ཟུང་ཐལ་མོ་སྦྱར་ནས་བཞུགས་པར། བཅོམ་ལྡན་འདས་ཀྱིས་རྒྱལ་པོའི་མངོན་འདོད་མཁྱེན་ཏེ་གསུང་ཆོས་ཀྱི་གདམས་པ་གནང། གསུང་ཆོས་ཀྱི་བརྗོད་སྙིང་ནི། རྒྱལ་ཕྲན་ཡོངས་དང། ལྷག་པར་སོ་སོའི་ཁྱིམ་ཚང་ནང་ཞི་འཇམ་འགྲིག་མཐུན་དང་དགའ་སྤྲོའི་བདེ་སྐྱིད་བསྐྲུན་པར་བྱེད་པའི་ལམ་སྟེ། བསླབ་པའི་གཞི་ལྔའི་སྐོར་ནས་བརྩམས་ཏེ་འདི་ལྟར་གསུངས་སོ། སྲོག་གཅོད་སྤོང་བ་ནི་བསླབ་པའི་གཞི་དང་པོ་ཡིན་ཞིང། སྲོག་གཅོད་ཀྱི་བྱ་བ་སྤངས་པ་ན་སྙིང་རྗེ་གོང་འཕེལ་དུ་གཏོང། སྐྱེ་འགྲོ་ཡོད་དོ་ཅོག་འཆི་བར་སྐྲག་པ་ནི་གཅིག་མཚུངས་ཡིན་པས། ང་ཚོས་རང་ཉིད་ཀྱི་ཚེ་སྲོག་ལ་གཅེས་སྤྲས་ཅི་ལྟར་བྱས་པ་བཞིན། ང་ཚོའི་ངོས་ནས་སེམས་ཅན་ཐམས་ཅད་ཀྱི་ཚེ་སྲོག་ལ་གཅེས་སྤྲས་བྱེད་དགོས། དེ་ཡང་འུ་ཅག་གིས་འགྲོ་བ་མིའི་ཚེ་སྲོག་གཅོད་རྒྱུ་ཙམ་ཞིག་སྤོང་བ་མ་ཡིན་པར། སེམས་ཅན་གཞན་གྱི་སྲོག་གཅོད་སྤོང་བ་ལ་ཡང་འབད་དགོས། འུ་ཚོས་ངེས་པར་དུ་འགྲོ་བ་མི་དང་དུད་འགྲོ་སེམས་ཅན་གྱིས་མཚོན། ཐ་ན་རྩྭ་དང་རྩི་ཤིང་ཚུན་ཆད་ལ་མཛའ་མཐུན་གྱིས་འཚོ་ཐུབ་པ་བྱེད་དགོས། གལ་ཏེ་ང་ཚོས་བྱམས་བརྩེའི་སེམས་བཞིན་གསོ་སྐྱོང་བྱེད་ཐུབ་པ་ན། སོ་སོའི་སྡུག་བསྔལ་གྱི་རྒྱུན་གཅོད་ཅིང་བདེ་སྐྱིད་ཀྱི་མི་ཚེ་བསུ་ཐུབ་པས། ཡུལ་ལུང་འདིའི་ཡུལ་མི་རེ་རེའི་ངོས་ནས་སྲོག་གཅོད་སྤོང་བའི་བསླབ་པ་འདི་བསྲུངས་ན། རྒྱལ་ཕྲན་འདིར་ཞི་བདེ་དང་འགྲིག་མཐུན་འོང་བ་ཐེ་མི་ཚོམ། དེ་ལྟར་ཕན་ཚུན་གྱི་ཚེ་སྲོག་ལ་གུས་ཞབས་དང་བརྩི་མཐོང་བྱས་ཚེ། རྒྱལ་ཕྲན་འདི་ཡར་རྒྱས་གོང་འཕེལ་དང་སྟོབས་འབྱོར་ལྡན་པ་ཞིག་འོང་རྒྱུ་མ་ཟད། ཕྱིའི་རྒྱལ་ཁབ་གཞན་གྱི་བཙན་འཛུལ་ལས་ཀྱང་སྐྱོབ་ཐུབ། རྒྱལ་ཕྲན་ཞིག་ལ་དམག་མི་སྟོབས་ཤུགས་ཕུན་སུམ་ཚོགས་པ་ཡོད་ན་ཡང། དེ་ཚོ་དམག་འཁྲུག་ཁོ་ནའི་ཐོག་ཏུ་བཀོལ་སྤྱོད་བྱེད་མི་དགོས་པར་མང་ཚོགས་ལ་ལམ་ཆེན་བཟོ་བ་དང་ཟམ་པ་བསྐྲུན་པ། དེ་བཞིན་ཁྲོམ་ར་འཛུགས་པ་དང་ཆུ་རགས་རྒྱག་པ་སོགས། དགོས་མཁོ་ཆེ་བའི་ལས་དོན་ཁག་ཏུ་བཀོལ་སྤྱོད་བྱས་ན་ཅིས་མི་ཆོག། མ་བྱིན་ལེན་སྤོང་བ་ནི་བསླབ་པའི་གཞི་གཉིས་པ་ཡིན། མི་སུ་འདྲ་ཞིག་ཡིན་ཡང་གཞན་གྱིས་ངལ་རྩོལ་ལ་བརྟེན་ནས་ཐོབ་པའི་ཅ་དངོས་སམ་དངུལ་དངོས་དག་མ་བྱིན་པར་ལེན་རྒྱུའི་ཐོབ་ཐང་མེད། སྐྱེ་བོ་གཞན་གྱི་རྒྱུ་ནོར་ཧོབ་འཕྲོག་དང་རྐུ་འཁྱེར་ལ་འབད་བརྩོན་བྱེད་པ་ནི་བསླབ་པའི་གཞི་འདི་དང་འགལ་བས། གཞན་གྱི་རྒྱུ་ནོར་ལ་མགོ་སྐོར་བསླུ་བྲིད་དམ་ཤུགས་དང་དབང་ཚད་སོགས་ཧམ་ཤེད་ཀྱིས་རྐུ་འཕྲོག་བཅོམ་གསུམ་བྱེད་མི་རུང་བ་མ་ཟད། གཞན་གྱི་ངལ་རྩོལ་གྱི་རྔུལ་རླངས་ལས་ཐོབ་པའི་རྒྱུ་ནོར་ལ། ཁེ་བཟང་ལེན་པ་ཡང་བསླབ་པ་འདི་དང་རྒྱབ་འགལ་བ་ཡིན་པས། ཡུལ་མི་ཚང་མས་བསླབ་པའི་གཞི་འདི་བརྩི་སྲུང་བྱེད་ཐུབ་ཚེ། རིང་པོར་མི་ཐོགས་པར་རྐུ་འཕྲོག་བཅོམ་གསུམ་དང་གསོད་རེས་སོགས་ཀྱི་རྒྱུན་ཆད་དེ། སྤྱི་ཚོགས་འདྲ་མཉམ་གྱི་སྐལ་བཟང་ཤར་ཐུབ། ལོག་གཡེམ་སྤོང་བ་ནི་བསླབ་པའི་གཞི་གསུམ་པ་ཡིན། སྤྱིར་ན་སོ་སོའི་བཟའ་ཟླ་གཅིག་པུར་ལུས་འབྲེལ་བྱས་པ་མ་གཏོགས། གཞན་ལ་དེ་ལྟར་སྤྱོད་ཀྱི་ཐོབ་ཐང་མེད། བསླབ་པའི་གཞི་གསུམ་པ་དེ་ལེགས་པར་བསྲུངས་ཚེ་དགོས་མེད་ཀྱི་རྙོག་འཛིང་མང་པོ་ཞིག་གི་སྒོ་བཀག་སྟེ། ནང་མི་ཕན་ཚུན་བར་ཡིད་ཆེས་བློ་འགེལ་དང་དགའ་སྤྲོ་བདེ་སྐྱིད་བསྐྲུན་ཐུབ། གལ་ཏེ་ཁྱེད་ཚོར་སོ་སོའི་རྒྱལ་ཁབ་དང་མི་རིགས་ལ་བདེ་སྐྱིད་བསྐྲུན་པའི་གོ་སྐབས་ཤིག་དགོས་ཚེ། ལྐོག་ཏུ་ཟུར་བཟའ་བསྟེན་པ་སོགས་ལོག་གཡེམ་གྱི་རིགས་ངེས་པར་སྤོང་དགོས། རྫུན་སྨྲ་བ་སྤོང་བ་ནི་བསླབ་པའི་གཞི་བཞི་པ་ཡིན། རྫུན་བཤད་ཚེ་དབྱེན་སྦྱོར་དཀྲུག་ཤིང་དང། སྡང་འཛིན་ཞེ་ལོག་སོགས་བསྐྲུན་པར་བྱེད་པས་རྫུན་ཚིག་ནམ་ཡང་བཤད་མི་རུང། ཁྱེད་ཅག་གིས་སྐད་ཆ་གང་བཤད་ཀྱང། དྲང་བདེན་གྱི་སྒོ་ནས་བཤད་དགོས། དཔེར་ན། ཡིན་པ་ལ་ཡིན་པ་དང་མིན་པ་ལ་མིན་པ་བཤད་དགོས། དེ་མིན་ཁ་ནས་བཤད་པའི་བརྗོད་ཚིག་དེ། ཡག་ས་ནས་བཤད་ན་ཡིད་ཆེས་དང་བདེ་སྐྱིད་བསྐྲུན་པའི་ནུས་པ་ཡོད་ལ། སྡུག་ས་ནས་བཤད་ན་བརྗོད་ཚིག་དེར་གོ་བ་ལོག་སྒྲུབ་དང་འཁོན་འགྲས་སྡང་འཛིན་བསྐྱེད་པའི་ནུས་པ་ཡང་ཡོད་པས། ཐ་ན། ཚིག་གཅིག་གིས་དམར་གསོད་གཏོང་རེས་དང་དམག་འཁྲུག་སོགས་ཀྱི་སྣ་འདྲེན་ཡང་བྱེད་སྲིད། དེས་ན། སྐད་ཆ་བཤད་སྐབས་ངེས་པར་གཟབ་དགོས། ཆང་རག་འཐུང་བ་སོགས་སྨྱོ་འགྱུར་གྱི་རིགས་འཐུང་རྒྱུ་སྤོང་དགོས་པ་ནི་བསླབ་པའི་གཞི་ལྔ་པ་ཡིན། ཆང་རག་གིས་མཚོན་སྨྱོ་འགྱུར་གྱི་རིགས་བཏུངས་ཚེ་སོ་སོའི་སེམས་ཀྱི་གསལ་ཆ་བཅོམ་འགྲོ་བས་གལ་ཏེ་མི་ཞིག་གིས་སྨྱོ་འགྱུར་བཏུངས་ཏེ་ར་བཟི་བ་ན། དེར་བརྟེན་ནས་རང་ཉིད་དང་རང་གི་ཁྱིམ་ཚང། སྐྱེ་བོ་གཞན་བཅས་པར་བརྗོད་ཀྱིས་མི་ལང་བའི་སྡུག་བསྔལ་སྟེར་བར་ངེས་པས། བསླབ་པའི་གཞི་འདིར་དོ་སྣང་གིས་བརྩི་སྲུང་བྱེད་རྒྱུ་ནི་སོ་སོའི་ལུས་སེམས་ཀྱི་བདེ་ཐང་ལ། གཅེས་སྲུང་བྱས་པ་ཡིན་པས། དུས་དང་རྣམ་པ་ཀུན་ཏུ་སྨྱོས་འགྱུར་གྱི་རིགས་འཐུང་རྒྱུ་སྤོང་དགོས། རྒྱལ་པོ་ཆེན་པོས་མཚོན་ཁྱེད་ཅག་གཞུང་འབྲེལ་མཐོ་རིམ་མི་སྣ་དག་གིས་བསླབ་པའི་གཞི་ལྔ་པོ་འདི་ལ་བརྩི་སྲུང་ཞུས་ན། རྒྱལ་ཕྲན་འདིར་རླབས་ཆེན་གྱི་ཕན་ཐོགས་འོང། རྒྱལ་པོ་ཞེས་པ་ནི་རྒྱལ་ཁབ་འདིའི་ཏོག་གམ་དབང་སྒྱུར་བྱེད་པོ་ཡིན་པས། ཁོང་གིས་ངེས་པར་དུ་དུས་ནམ་གྱི་ཚེ་ན་ཡང་རྒྱལ་ཕྲན་འདིར། ལེགས་ཉེས་ཅི་འབྱུང་ཤེས་པར་བྱེད་ཅིང་སེམས་མ་ཡེངས་པར་དོ་སྣང་ཟབ་ནན་གནང་དགོས། རྒྱལ་པོ་ཁྱེད་ཀྱིས་སོ་སོའི་མངའ་འོག་ཏུ་ཡོད་པའི་འགན་འཁུར་མི་སྣ་ཚོས་བསླབ་པའི་གཞི་ལྔའི་དགོས་དོན་རྟོགས་ཤིང་ལེགས་པར་སྲུང་བཞིན་པའི་གནས་བབ་དེ་གཟིགས་ཐུབ་ཚེ། བསླབ་པའི་གཞི་ལྔ་ནི་ཞི་འགྲིག་དང་མཛའ་མཐུན་སྐྲུན་བྱེད་ཡིན་པས། རྒྱལ་པོའི་ཁབ་ཀྱི་རྒྱལ་ཕྲན་འདི་ཡང་ཡར་རྒྱས་གོང་འཕེལ་དུ་འགྲོ་རྒྱུ་སྨོས་མེད་ཡིན། ཞེས་གསུངས་པར། རྒྱལ་པོ་གཟུགས་ཅན་སྙིང་པོ་དགའ་མགུ་ཡི་རངས་ཏེ། ཡར་བཞེངས་ནས་བཅོམ་ལྡན་འདས་ལ་ཕྱག་འཚལ། དེ་ཙ་ན་བཙུན་མོ་ལུས་འཕགས་མས། སྲས་མ་སྐྱེས་དགྲའི་ཕྱག་ནས་འཇུས་ཏེ་བཅོམ་ལྡན་འདས་ཀྱི་མདུན་དུ་ཁྲིད་ནས། མོས། སྲས་མ་སྐྱེས་དགྲར་བཅོམ་ལྡན་འདས་ལ་གུས་བཀུར་ཇི་ལྟར་ཞུ་དགོས་མིན་དང། མེ་ཏོག་པད་མའི་ཐིའུ་ལྟར་ལག་ཟུང་གིས་ཐལ་མོ་ཇི་ལྟར་སྦྱོར་དགོས་མིན་སོགས་བསླབས་ཏེ་ཞུས་པ། བཅོམ་ལྡན་འདས། དེ་རིང་འདིར་སྲས་མ་སྐྱེས་དགྲས་གཙོས་ཕྲུ་གུ་བཞི་བརྒྱ་ཙམ་བཅར་ཡོད་པས་ཉིད་ཀྱིས་ཁོང་ཚོར་བྱམས་སྙིང་རྗེ་དང་ཤེས་རབ་ཀྱི་སྐོར་ནས་གདམས་པ་ཞིག་སྩལ་དུ་གསོལ་ཞེས་ཞུས། བཙུན་མོ་ལུས་འཕགས་མས། བཅོམ་ལྡན་འདས་ལ་ཕྱག་འཚལ་བཞིན་པའི་སྐབས་དེར། བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་ཕྱག་ཟུང་བརྐྱངས་ནས་སྲས་མ་སྐྱེས་དགྲའི་ལག་པར་འཇུས། དེ་ནས་བཙུན་མོ་ཞལ་ཕྱིར་འཁོར་ཙམ་གནང་སྟེ། ཕྲུ་གུ་ཚོ་བཅོམ་ལྡན་འདས་ཀྱི་མདུན་དུ་བཅར་དགོས་པའི་ཕྱག་བརྡ་གནང། ཕྲུ་གུ་རྣམས་ནི་སྐུ་དྲག་དང་འབྱོར་ལྡན་ཁྱིམ་ཚང་ནས་ཡིན་པས་ཁོང་ཚོས་ཡིད་དུ་འོང་བའི་གྱོན་ཆས་གོན་ཡོད་པ་མ་ཟད་བུ་དང་བུ་མོ་ཚང་མས་གསེར་གྱི་རྐང་གདུབ་དང་ལག་གདུབ་ཀྱང་བཏགས་ཡོད། དེ་བཞིན་བུ་མོ་ཚོས་ཚོན་མདོག་བཀྲ་ལ་འོད་ཆེམ་ཆེམ་བྱེད་པའི་ས་རི་ཡང་གོན་ཡོད། སྲས་མ་སྐྱེས་དགྲ་སངས་རྒྱས་བཅོམ་ལྡན་འདས་ཀྱི་མདུན་དུ་སར་བསྡད་པར། བཅོམ་ལྡན་འདས་ཀྱིས་ལོ་ངོ་དུ་མའི་ཡར་སྔོན་དུ། སེར་སྐྱའི་གྲོང་ཁྱེར་ནས་འཛམ་བུའི་ཤིང་གི་སིལ་གྲིབ་འོག་ཏུ། དབུལ་ཞིང་ཕོངས་པའི་གྲོང་གསེབ་ཀྱི་ཕྲུ་གུ་མི་ཉུང་བ་ཞིག་དང་ལྷན། སྤྲོ་སྐྱིད་བཏང་བའི་སྐོར་ཐུགས་ལ་དྲན་པར་གྱུར་པས་ཞལ་ནས་ཅི་ཡང་མི་གསུང་བར། ཕྱིས་སུ་རང་ཉིད་ཕ་ཡུལ་དུ་འཁོར་སྐབས། ཕྲུ་གུ་དེ་དག་བཙལ་ཏེ་ཁོང་ཚོར་ཡང་དམ་པའི་བདུད་རྩི་འདི་བགོ་བར་བྱའོ་སྙམ་དུ་ཡི་དམ་བཅས་སོ། དེ་ནས་བཅོམ་ལྡན་འདས་ཀྱིས་རང་གི་མདུན་དུ་ཡོད་པའི་ཕྲུ་གུ་ཚོར་སྨྲས་པ། ཡ། གཅེས་ཕྲུག་ཚོ། ངས་མི་ཡི་སྐྱེ་བ་མ་བླངས་པའི་སྔོན་དེར། ང་ནི་ས་དང་རྡོ་དང་རྩི་ཤིང་དང་འདབ་ཆགས་སོགས་སུ་གྱུར་མྱོང་བར་མ་ཟད། གྲངས་ལས་འདས་པའི་སྲོག་ཆགས་མང་པོར་གྱུར་མྱོང། དེ་བཞིན་ཁྱེད་ཅག་ཀྱང་སྐྱེ་བ་སྔོན་མ་རྣམས་སུ། ས་དང། རྡོ་དང། རྩི་ཤིང་དང་འདབ་ཆགས་དང་དུད་འགྲོ་སེམས་ཅན་ལ་སོགས་གཞན་མང་དག་ཅིག་སྐྱེས་མྱོང། དེ་རིང་ཁྱེད་ཅག་འདིར་འཛོམས་དགོས་པ་དེ་ཡང། སྐྱེ་བ་སྔོན་མ་ཞིག་ཏུ་ང་ཚོའི་བར་ལས་ཀྱི་འབྲེལ་ལྷག་ཅིག་ཡོད་པའི་དབང་གིས་ཡིན་སྲིད་ལ། སྐྱེ་བ་གཞན་དང་གཞན་དུ་ང་ཚོས་སྡུག་བསྔལ་དང་བདེ་སྐྱིད་སྤྲོད་རེས་བྱས་མྱོང་བའི་དབང་གིས་ཀྱང་ཡིན་སྲིད། དེས་ན། ངས་དེ་རིང་ཁྱེད་ཅག་ལ། སྐྱེ་བ་སྟོང་ཕྲག་ཁ་ཤས་ཀྱི་སྔོན་དུ་བྱུང་བའི་གཏམ་རྒྱུད་ཅིག་བཤད། གཏམ་རྒྱུད་དེ་ནི་ཆུ་བྱ་རྐང་རིང་ཞིག་དང། སྡིག་སྲིན་ཞིག། དེ་བཞིན། ཤིང་མ་ལི་ཀ་ཡི་སྡོང་པོ་ཞིག་དང། ཉ་དང། འབུ་ཤ་མིག་མང་པོ་ལས་གྲུབ་པའི་གཏམ་རྒྱུད་ཅིག་ཡིན། སྐྱེ་བ་དེའི་སྐབས་ང་ནི་ཤིང་མ་ལི་ཀ་ཡི་སྡོང་པོ་དེ་ཡིན་ཞིང། ཁྱེད་ཅག་གི་ཁྲོད་ནས་ཕྲུ་གུ་གང་ཡང་རུང་བ་རེ། གཅིག་བྱས་ན་ཆུ་བྱ་རྐང་རིང་དང། ཡང་ན་སྡིག་སྲིན། ཡང་ན། ཉྭ་དང་འབུ་ཤ་མིག་སོགས་གང་རུང་རེ་ཡིན་ལས་ཆེ། མདོར་ན། གཏམ་རྒྱུད་དེའི་ཁྲོད་ཀྱི་ཆུ་བྱ་རྐང་རིང་ནི་གདུག་རྩུབ་ཆེ་ཞིང་བསླུ་བྲིད་གཡོ་སྒྱུ་ལ་མཁས་པའི་སྲོག་ཆགས་ཤིག་ཡིན་སྟབས། ཁོས་སེམས་ཅན་མང་པོར་སྡུག་བསྔལ་སྤྲད་པ་དང་གཞན་གྱི་སྲོག་བཅད་པ་མ་ཟད། ཤིང་སྡོང་ང་ལ་ཡང་སྡུག་བསྔལ་ཚད་མེད་སྤྲད་མྱོང། འོན་ཀྱང། སྡུག་བསྔལ་དེར་བརྟེན་ནས་ངས་རིན་ཐང་བྲལ་བའི་བསླབ་བྱ་ཞིག་རྙེད་བྱུང། བསླབ་བྱ་དེ་གང་ཞེ་ན། གལ་ཏེ། ཁྱེད་ཀྱིས་གཞན་ལ་མགོ་སྐོར་བསླུ་བྲིད་བྱས་ན། དེའི་འབྲས་བུར་རང་ཉིད་མགོ་སྐོར་འོག་ཏུ་ཚུད་དེ་མཐར་གོད་ཆག་བྱུང་རྒྱུ་དེ་རེད། གང་ལྟར་ང་ནི་དྲི་ཞིམ་འཐུལ་བའི་པད་རྫིང་དྭངས་བསིལ་ཞིག་གི་འཁྲིས་སུ་སྐྱེས་པའི་ཤིང་མ་ལི་ཀའི་སྡོང་པོ་ཞིག་ཡིན། པད་མའི་རྫིང་བུ་དེའི་ནང་ཉྭ་རིགས་སོགས་གང་ཡང་མེད་ན་ཡང་རྫིང་བུ་དེ་དང་ཐག་མི་རིང་བའི་སར། གཏིང་ཟབ་མེད་པའི་འཁྱིལ་ཆུ་ཞིག་ཡོད་པའི་ནང་ཉྭ་དང་འབུ་ཤ་མི་མི་ཉུང་བ་ཞིག་དང་སྡིག་སྲིན་ཅིག་བཅས་འཚོ་སྡོད་བྱས་ཡོད། ཉིན་ཞིག་ཆུ་བྱ་རྐང་རིང་དེ་འཁྱིལ་ཆུའི་ཀླད་ནས་འཕུར་ལྡིང་བྱས་པར། ཁོས་འཁྱིལ་ཆུའི་ནང་གི་ཉྭ་དང་འབུ་ཤ་མི་རྣམས་འཚང་ཁ་ཆེ་བའི་གནས་སྟངས་མཐོང་སྟབས། ཁོའི་སེམས་ལ་ངན་བྱུས་ཤིག་དྲན་ཏེ་ཁོ་རང་འཁྱིལ་ཆུའི་འགྲམ་དུ་བབས་ནས་དུས་ཡུན་རིང་ཙམ་པར་གདོང་ནས་སྐྱོ་ཉམས་ཤིག་བསྟན་ཏེ་བསྡད། དེ་ནས་ཉྭ་དང་འབུ་ཤ་མི་རྣམས་ན་རེ། ཨ་ཁུ་ཆུ་བྱ། ཁྱེད་ཀྱིས་ཅིའི་ཕྱིར་དེ་འདྲའི་རྡོ་ཁ་ཆེ་བའི་བསམ་བློ་གཏོང་གི་ཡོད་ཅེས་དྲིས་པར་ཆུ་བྱ་ན་རེ། ངས་ཁྱེད་ཅག་གི་ཉམ་ཐག་པའི་འཚོ་གནས་ཀྱི་སྐོར་ལ་བསམ་བློ་གཏོང་གི་ཡོད། རྒྱུ་མཚན་ནི། ཁྱེད་ཅག་གི་འཁྱིལ་ཆུ་འདིའི་འདམ་ཉོག་དང་སྐྱུག་བྲོ་བའི་དྲི་ངན་གྱིས་ཁེངས་འདུག་པར་མ་ཟད། ཟ་རྒྱུ་ཡང་འདང་ངེས་ཤིག་མེད་པ་མཐོང་བས་ང་ཁྱེད་ཅག་གི་དཀའ་ཁག་ཆེ་བའི་འཚོ་གནས་དེར་སྙིང་རྗེ་སོང། ཞེས་བཤད་པར། སྲོག་ཆགས་ཆུང་ངུ་རྣམས་ན་རེ། འོ་ན་ཨ་ཁུ་ལགས་ཀྱིས་ང་ཚོའི་རོགས་སྐྱོར་བྱེད་པའི་ཐབས་ལམ་ཡག་པོ་རེ་རྙེད་བྱུང་ངམ་ཞེས་དྲིས་པ་ན། ཆུ་བྱ་རྐང་རིང་ན་རེ། ཐབས་ལམ་ཞིག་རྙེད་བྱུང། གལ་ཏེ་ངས་ཁྱེད་ཅག་རེ་རེ་བྱས་ནས་ཁྱེར་ཏེ་འདི་དང་ཐག་མི་རིང་བའི་སར་ཡོད་པའི་པད་མའི་རྫིང་བུ་དེར་བསྐྱལ་བཅུག་ན། ངས་ཁྱེད་ཅག་དྭངས་ཤིང་བསིལ་བའི་རྫིང་བུ་དེར་གློད་ཆོག། ཕ་གིའི་རྫིང་བུ་དེར་ཁ་ཟས་ཕུན་སུམ་ཚོགས་པ་འདུག་ཅེས་བཤད་པར་ཁོང་ཚོ་ན་རེ། ལགས་རེད་ཨ་ཁུ་ཆུ་བྱ། ང་ཚོས་ཁྱེད་ལ་ཡིད་ཆེས་བྱེད་མི་འདོད་པ་མིན་ན་ཡང། གནའ་ནས་ད་བར། ཆུ་བྱ་རྐང་རིང་གིས་ཉྭ་དང་འབུ་ཤ་མི་ལ་དེ་འདྲའི་ལྟ་སྐྱོང་བྱེད་པའི་ལོ་རྒྱུས་ཤིག་གོ་མ་མྱོང་བས། གཅིག་བྱས་ན་ཁྱེད་ཀྱིས་ང་ཚོ་ཟ་འདོད་ནས་གཡོ་ཇུས་འཐེན་བཞིན་པ་མིན་ནམ་ཞེས་བཤད་པར། ཆུ་བྱ་རྐང་རིང་ན་རེ། ཁྱེད་ཅག་གིས་ཅི་ཡི་ཕྱིར་དེ་འདྲའི་དོགས་པ་བྱེད་ཀྱི་ཡོད། ང་ནི་ཁྱེད་ཚོར་བརྩེ་བ་ཟབ་པའི་སོ་སོའི་ཨ་ཞང་ཞིག་ཡིན་བསམ་ན་འགྲིག། ངས་ཁྱེད་ཅག་ལ་མགོ་སྐོར་གཏོང་དགོས་པའི་རྒྱུ་མཚན་གང་ཡང་མེད། འདི་དང་ཐག་མི་རིང་བའི་སར་བཟའ་བཏུང་གི་རིགས་གསར་པས་ཡོངས་སུ་ཁེངས་པའི་པད་རྫིང་ཆེན་པོ་ཞིག་ཡོད་པ་དངོས་ཡོད་རེད། གལ་ཏེ་ཁྱེད་ཅག་ཁོར་ཡིད་མི་ཆེས་ན། སོ་སོས་ལྟོས་དང། ངས་ཁྱེད་ཚོའི་ཁྲོད་ཀྱི་གཅིག་ཕ་གིར་ཁྱེར་ཏེ་བལྟར་བཅུག་རྗེས་ཚུར་རང་སར་བསྐྱལ་ཆོག། དེ་ནས་ཁྱེད་ཅག་གིས་ངས་གང་བཤད་པ་དེ་དངོས་ཡོད་ཡིན་མིན་ཧ་གོ་ངེས་རེད་ཅེས་བཤད། དེ་ནས་འབུ་ཤ་མི་དང་ཉྭ་རྣམས་ཀྱིས་དུས་ཡུན་རིང་ཙམ་པར་གནད་དོན་དེའི་ཐོག་གྲོས་བསྡུར་བྱས་པའི་གྲུབ་དོན་དུ། ཉ་རྒན་པ་ཞིག་ཆུ་བྱ་རྐང་རིང་དང་ལྷན་དུ་གཏོང་རྒྱུའི་གྲོས་ཐག་ཆོད། ལོ་ན་རྒན་པའི་ཉ་མོ་དེ་ནི་བཟོད་བསྲན་ཆེ་ལ་སྡུག་རུས་ཐུབ་པ་ཞིག་སྟེ། ཁོའི་ཤུན་ཀོ་དེ་ཡང་རྡོ་ལྟར་མཁྲེགས་པ་ཞིག་ཡིན་པ་མ་ཟད། ཆུ་ནང་དུ་རྐྱལ་རྒྱག་སྐབས་འཁྱུག་རྩལ་མྱུར་ཞིང་བྱེ་ཐང་དུ་ལྷུང་ཡང་སྦྱོང་བརྡར་ལ་བྱང་ཆུབ་པ་ཞིག་ཡིན། དེ་ནས་ཆུ་བྱ་རྐང་རིང་གིས་ཉ་མོ་དེ་ཁ་ནང་དུ་བཟུང་ནས་མེ་ཏོག་པད་མའི་རྫིང་བུ་ཡོད་སར་འཕུར་ཏེ། ལོ་ན་རྒན་པའི་ཉ་མོ་དེ། དྭངས་ཤིང་བསིལ་བའི་པད་རྫིང་དུ་གློད་ཅིང་རྫིང་བུ་དེའི་ཕྱོགས་ཡོངས་ཀྱི་ཁུག་ཀྱོག་དང་བསིལ་ཁ་སོགས་ཡོད་ཚད་ལ་རྟོག་ཞིབ་བྱེད་དུ་བཅུག། དེ་ནས་ཆུ་བྱ་རྐང་རིང་གིས་ཉ་མོ་དེ་ཚུར་འཁྱིལ་ཆུ་ཡོད་སར་བསྐྱལ་བ་ན། ཉ་མོ་དེས་ཁོང་ཚོར། རང་ཉིད་ཀྱིས་གང་མཐོང་བ་རྣམས་ཇི་བཞིན་བཤད། ཉ་དང་འབུ་ཤ་མི་དག་གིས་ཆུ་བྱ་རྐང་རིང་གི་ཀུན་སློང་དེ་བཟང་པོ་ཡིན་པར་བསམ་ནས། ཆུ་བྱ་རྐང་རིང་ལ་ཁོང་ཚོ་རེ་རེ་བཞིན་མེ་ཏོག་པད་མའི་རྫིང་བུར་གནས་སྤོ་བྱེད་རོགས་ཞེས་བཤད་པར། གཡོ་སྒྱུ་ཅན་གྱི་ཆུ་བྱ་རྐང་རིང་གིས་ཁས་ལེན་བྱས་ཏེ། ཉ་ཞིག་ཁོ་ཡི་ཁ་ནང་དུ་བཟུང་ནས་འཕུར་སོང་ན་ཡང་སྐབས་དེར། ཉ་དེ། མེ་ཏོག་པད་མའི་རྫིང་བུར་གློད་རྒྱུའི་ཚབ་ཏུ་ཤིང་མ་ལི་ཀ་ཡི་ཕྱོགས་སུ་འཕུར་ཏེ་ཤིང་སྡོང་དེའི་ཡལ་ག་གྱེས་མཚམས་སུ་བཞག་ནས། ཁོའི་མཆུ་ཏོ་རྣོན་པོ་དེས་ཉ་ཡི་ཤ་པགས་རྩབ་ཤ་བཏང་སྟེ་ཟོས་རྗེས་རུས་པ་རྣམས་ཤིང་སྡོང་གི་རྩར་གཏོར། དེ་ནས་ཡང་ཁོ་ཉ་གཞན་ཞིག་ལེན་པར་ཕྱིར་ལོག་ཅིང། གོང་མཚུངས་ལྟར་ཧམ་ཟ་བྱས་རྗེས་རུས་པ་རྣམས་ཤིང་མ་ལི་ཀའི་རྩར་གཏོར། ང་ནི། སྐབས་དེར་ཤིང་མ་ལི་ཀའི་སྡོང་པོ་དེ་ཡིན་པས་གནས་ཚུལ་དེ་དག་དངོས་སུ་མཐོང་བའི་དཔང་པོ་བྱེད་ཐུབ་ན་ཡང། ཤིང་སྡོང་གི་རྩ་བ་སར་མཁྲེགས་ཤིང་དམ་པར་བཏགས་ཡོད་སྟབས། ང་རང་ཆུ་བྱ་རྐང་རིང་ལ་ཚིག་པ་ཟོས་ཏེ་སྡོད་རྒྱུ་ཙམ་ལས་ཁོའི་བྱ་སྤྱོད་བཀག་འགོག་བྱེད་པའི་ནུས་པ་མེད། ངས་བྱེད་ཐུབ་པ་ནི་ཡལ་ག་དང་ལོ་འདབ་རྒྱས་ཏེ་མེ་ཏོག་ཤར་ཐུབ་པ་ཙམ་ལས་གཞན་གང་ཡང་བྱེད་མི་ཐུབ། ང་རང་གཡས་གཡོན་དུ་འགྲོ་རྒྱུག་བྱེད་མི་ཐུབ་པ་མ་ཟད། ཉ་དང་འབུ་ཤ་མི་རྣམས་ལ་འཕྲད་པའི་བྱ་ངན་དེ་འགོག་ཕྱིར་སྐད་བརྒྱབ་ནས་ཉེན་བརྡ་ཙམ་ཡང་གཏོང་བའི་ནུས་པ་མེད། ངས་ཆེས་འཇིགས་སུ་རུང་བའི་གཡོ་ཇུས་ཀྱི་འཁྲབ་སྟོན་དེ་དངོས་སུ་བལྟས་ནས་སྡོད་རྒྱུ་ཙམ་ལས། ཐ་ན་ཆུ་བྱ་རྐང་རིང་གིས་ཉམ་ཐག་པའི་ཉ་དང་འབུ་ཤ་མི་རྣམས་ཟ་བ་ལས་སྐྱོབ་ཕྱིར་ཡལ་ག་བརྐྱངས་ཏེ་བཀག་འགོག་བྱེད་པའི་ནུས་པ་ཞིག་ཀྱང་ག་ལ་ཡོད། ཆུ་བྱ་རྐང་རིང་གིས་དུས་ནམ་ཡིན་ཡང་ཉ་རྣམས་ཁྱེར་ཡོང་སྟེ་ཤ་པགས་རྩབ་ཤ་བཏང་ནས་ཟོས་སྟབས། ང་ལ་སྡུག་བསྔལ་ཚད་མེད་སྤྲད་ཅིང། མནར་གཅོད་ཡང་ཡང་བཏང་བས་ང་ཡི་ཟུངས་བཅུད་ཀྱི་ཤིང་ཆུ་སྐམ་ཞིང་ཡལ་ག་རྣམས་ཀྱང་ཆག་འགྲོ། ང་ཡི་ཟུངས་བཅུད་ཀྱི་ཤིང་ཆུའི་ཐིགས་པ་དག་མིག་ནས་མཆི་མ་འཐོར་བ་ལྟར་ཤིང་ལྤགས་ནས་བསྡུ་འཐེན་བྱེད་ཀྱི་ཡོད་ན་ཡང་ཆུ་བྱ་རྐང་རིང་གིས་ནི་དོ་སྣང་ཙམ་ཡང་མི་བྱེད། ཆུ་བྱ་རྐང་རིང་གིས་མུ་མཐུད་དུས་ཡུན་རིང་པོའི་བར་ཉ་རྣམས་རྔམ་ཟ་བྱས་པས་མཚམས་ཤིག། ཉ་རྫོགས་ཏེ་འབུ་ཤ་མི་རྣམས་ཟ་རྒྱུའི་འགོ་བཙུགས་སོང། ཆུ་བྱ་རྐང་རིང་གིས་སར་གཏོར་བའི་ཉ་རུས་དང་འབུ་ཤ་མིག་གི་སྐོགས་ཤུན་རྣམས་ཡར་བརྩིགས་ཡོད་ཚེ་ཕལ་ཆེར་སླེ་བོ་ཆེན་པོ་གཉིས་ཀྱི་བོངས་ཚད་ལོང་བ་འདུག་ཁོ་བོ་སྟེ། ཤིང་མ་ལི་ཀའི་ལས་འགན་ནི་བསུང་ཞིམ་གྱི་དྲི་ངད་འཐུལ་བའི་མེ་ཏོག་བཞད་ཅིང། ནགས་ཀླུང་གི་ལྗོན་པ་འཇོ་སྒེག་ལྡན་པར་བསྐྲུན་རྒྱུ་དེ་ཙམ་ཞིག་ཡིན་པ་ངས་ཤེས་ཀྱི་ཡོད་ཀྱང། སྐབས་དེ་དུས་ངས་འབུ་ཤ་མིག་དང་ཉ་རིགས་རྣམས་ཀྱི་ཚེ་སྲོག་སྐྱོབ་མ་ཐུབ་པ་དེས་ང་ལ་སྡུག་བསྔལ་ཚད་མེད་སྤྲད། གལ་སྲིད་དེ་དུས་ང་ཤ་བ་ཞིག་གམ་ཡང་ན་འགྲོ་བ་མི་ཞིག་ཡིན་ཚེ་ངས་ཁོང་ཚོའི་ཚེ་སྲོག་སྐྱོབ་ཐུབ་ཡོད་ལས་ཆེ་ན་ཡང། ང་ཡི་རྐང་པའམ་རྩ་བ་ས་འོག་ཏུ་འདམ་གྱིས་བཏགས་ཡོད་སྟབས་འགུལ་སྐྱོད་ཙམ་ཡང་བྱེད་མི་ནུས་པས། ངས་མ་འོངས་པར་རང་ཉིད་དུད་འགྲོ་ཞིག་གམ་ཡང་ན་འགྲོ་བ་མི་ཞིག་གི་སྐྱེ་བ་བླངས་ན། ནུས་ཤུགས་ཡོད་རྒུས་དབང་ཤེད་ཅན་ཚོའི་ཐུབ་ཚོད་འོག་གི་འགྲོ་བ་ཉམ་ཐག་རྣམས་སྲུང་སྐྱོབ་བྱེད་རྒྱུའི་དམ་བཅའ་བཞག་པ་ཡིན། ཆུ་བྱ་རྐང་རིང་གིས་འབུ་ཤ་མི་དང་ཉ་རྣམས་ཟོས་ཚར་ཏེ་འཁྱིལ་ཆུའི་ནང་སྡིག་སྲིན་གཅིག་པུ་ལྷག་པ་ན། འདོད་རྔམ་ཆེ་བའི་ཆུ་བྱ་རྐང་རིང་གིས་སྡིག་སྲིན་ལ་སྨྲས་པ། ཡ་ངའི་ཚ་བོ། འབུ་ཤ་མི་དང་ཉ་རྣམས་མེ་ཏོག་པད་མའི་རྫིང་བུར་བཏང་ཟིན་པས་ད་ཆ་ཁོང་ཚོ་བདེ་སྐྱིད་ཀྱི་དཔལ་ལ་རོལ་བཞིན་གདའ། འདིར་ཁྱེད་རང་གཅིག་པུ་ལྷག་འདུག་ན་ཁྱེད་ཀྱང་ངས་གནས་སྤོ་བྱས་ཏེ་རྫིང་བུ་གསར་པ་དེར་གློད་ཆོག། ཅེས་བཤད་པར་སྡིག་སྲིན་ན་རེ། འོ་ན་ཁྱེད་ཀྱིས་ང་ཅི་ལྟར་འཁྱེར་གྱི་ཡིན། ཞེས་དྲིས་པར་ཆུ་བྱ་རྐང་རིང་གིས། ཁོང་ཚོ་ཁྱེར་བ་ལྟར་ངའི་ཁ་ནང་དུ་ཟུག་ནས་བསྐྱལ་ཆོག་ཅེས་བཤད་པར་སྡིག་སྲིན་གྱིས། གལ་ཏེ་ཁོ་བོ་ཁྱེད་ཀྱི་ཁ་ནང་ནས་ཤོར་ཏེ་སར་ཟགས་ཚེ། ངའི་སྐོགས་ཤུན་ཆག་ནས་དུམ་བུར་འཐོར་རྒྱུ་གདོན་མི་ཟ། ཞེས་བཤད་པར་ཆུ་བྱ་རྐང་རིང་གིས། ཁྱེད་ཀྱིས་སེམས་ཁྲལ་མ་བྱེད་དང་ངས་ནུས་ཤུགས་ཡོད་རྒུ་བཏོན་ནས་གཟབ་གཟབ་བྱས་ཆོག་ཅེས་བཤད། དེ་ནས་སྡིག་སྲིན་གྱིས་གཟབ་ནན་ངང་བསམ་གཞིག་བྱས་ཏེ་བསམ་པར། གཅིག་བྱས་ན་ཆུ་བྱ་རྐང་རིང་གིས་གང་བཤད་པ་ན་དོན་ལ་གནས་ཏེ། ཉ་དང་འབུ་ཤ་མི་ཚང་མ་པད་མའི་རྫིང་བུར་བསྐྱལ་ཡོད་སྲིད། འོན་ཀྱང་ཁོས་དེ་ཚོ་མགོ་སྐོར་བཏང་སྟེ་ཚང་མ་ཟོས་ཚར་ཡོད་ན་ངས་ཅི་ཞིག་བྱེད་དགོས་སྙམ་ནས། ཁོས་སོ་སོའི་བདེ་འཇགས་ཀྱི་ཆེད་སྲོག་ཉེན་ལས་སྐྱོབ་ཐུབ་པའི་འཆར་གཞི་ཞིག་བཏིང་ནས་བཤད་པ། ཨ་ཁུ་ལགས། ཁྱེད་ཀྱི་མཆུ་ཏོ་ལ་ང་དམ་པོར་འཇུ་བའི་ཤེད་ཤུགས་དེ་ཙམ་ཨེ་ཡོད་སྙམ་ནས་ང་རང་འཇིགས་ཤིང་སྐྲག། དེས་ན་ཁྱེད་འཕུར་འགྲོ་བའི་སྐབས། ངའི་སྡེར་མོ་གཉིས་ཁྱེད་ཀྱི་སྐེར་འཁྲིལ་ནས་འཇུས་ན་འགྲིག་གམ་ཞེས་བཤད་པར་ཆུ་བྱ་རྐང་རིང་གིས་དེ་ལྟར་བྱེད་བཅུག་རྒྱུ་ཁས་བླངས། དེ་ནས་ཆུ་བྱ་རྐང་རིང་གིས་སྡིག་སྲིན་རང་ཉིད་ཀྱི་སྐེར་འཐམ་དུ་བཅུག་རྗེས་གཤོག་ཟུང་བརྐྱངས་ཏེ་བར་སྣང་དུ་འཕུར་སོང་ཡང། ཁོས་སྡིག་སྲིན་པད་མའི་རྫིང་བུར་འཁྱེར་རྒྱུའི་ཚབ་ཏུ་ཤིང་མ་ལི་ཀའི་སྡོང་སྟེང་དུ་བབས་པར་སྡིག་སྲིན་ན་རེ། ཨ་ཁུ་ལགས། ཁྱེད་ཀྱིས་ང་པད་མའི་རྫིང་བུར་མི་གཏོང་བར་འདིར་བབས་དོན་ཅི་ཡིན་ཞེས་དྲིས་པར་ཆུ་བྱ་རྐང་རིང་ན་རེ། ཨ་ཙི། ཁྱོད་ཀྱིས་ཅི་ཞིག་ཤེས་ཀྱི་ཡོད། ཆུ་བྱ་ཞིག་གིས་ཉ་དང་འབུ་ཤ་མིག་གི་ཚོགས། པད་མའི་རྫིང་བུར་སྐྱེལ་རྒྱུ་ཟེར་ན་དེ། གླེན་རྟགས་ཁོ་ན་མ་རེད་དམ། ཚ་བོ། ང་དེ་འདྲའི་བྱང་སེམས་ཅན་ཞིག་མིན། ཁྱོད་ཀྱིས་ལྟོས་དང། ཤིང་མ་ལི་ཀ་ཡི་སྡོང་རྩར་ཉ་ཡི་རུས་གོག་དང་འབུ་ཤ་མིག་ཚོའི་སྐོགས་ཤུན་མཐོང་གི་མི་འདུག་གམ། ས་ཆ་འདི་ནི་ཁྱེད་ཀྱི་ཚེ་སྲོག་གི་མཇུག་རྫོགས་སའང་ཡང་རེད། ཅེས་བཤད། དེ་ཙ་ན་སྡིག་སྲིན་ན་རེ། ཨ་ཁུ་ལགས། ཁྱེད་ཀྱིས་ཉ་དང་འབུ་ཤ་མིག་གི་ཚོགས་ལ་དཀའ་ཚེགས་མེད་པར་མགོ་སྐོར་བཏང་ཐུབ་འདུག་ན་ཡང། ང་ལ་ཁྱེད་ཀྱིས་ལས་སླ་པོ་མགོ་སྐོར་གཏོང་མི་ཐུབ། ཁྱེད་ཀྱིས་ད་ལྟ་རང་ང་པད་མའི་རྫིང་བུར་མ་བསྐྱལ་ཚེ། ངའི་སྡེར་མོ་འདིས་ཁྱེད་ཀྱི་མགོ་བོ་གཅོད་ཐག་ཆོད་ཡིན། ཞེས་བཤད་དེ་སྡིག་སྲིན་གྱིས་རྣོ་ངར་ཆེ་བའི་སྡེར་མོ་དེ་ཆུ་བྱ་རྐང་རིང་གི་སྐེར་བཙུགས་པ་ན་ཆུ་བྱས་ན་ཟུག་མ་བཟོད་པར་སྐད་ངན་ཤོར་བཞིན་སྨྲས་པ། ཨ་ཙ་ཙ། ཁྱེད་ཀྱིས་དེ་འདྲའི་ཤུགས་ཀྱིས་མ་བཙིར་དང། ངས་ད་ལྟ་ཉིད་དུ་ཁྱེད་མེ་ཏོག་པད་མའི་རྫིང་བུར་བསྐྱལ་རྒྱུ་མ་ཟད་ད་ནས་བཟུང་ངས། ཁྱེད་ཟ་རྩིས་ཙམ་ཡང་མི་བྱེད་པའི་དམ་བཅའ་འཇོག་ཅེས་བཤད། དེ་ནས་སྡིག་སྲིན་གྱིས་དགོས་འདུན་བཏོན་པ་ཇི་བཞིན། ཆུ་བྱ་རྐང་རིང་མེ་ཏོག་པད་མའི་རྫིང་བུ་ཡོད་སར་འཕུར་ཏེ་དེའི་ཉེ་འདབས་སུ་བབས་ན་ཡང། སྡིག་སྲིན་གྱིས་སོ་སོའི་སྡེར་མོ་ཆུ་བྱ་རྐང་རིང་གི་སྐེ་ནས་མ་གློད་པར་མ་ཟད། ཆུ་བྱ་རྐང་རིང་གི་མགོ་སྐོར་བསླུ་བྲིད་འོག་ནས་ཉ་དང་འབུ་ཤ་མི་ཚོས་སྡུག་སྦྱོང་མནར་གཅོད་མྱངས་པ་དག་ཡིད་ལ་དྲན་ཏེ། ཁོའི་སྡེར་མོ་ཆུ་བྱ་རྐང་རིང་གི་སྐེར་ཇེ་ཟབ་ནས་ཇེ་ཟབ་ཏུ་འཛེར་བས། ཆུ་བྱའི་སྐེ་དུམ་བུར་གཏུབས་ཏེ་མགོ་བོ་ཐང་ལ་ལྷུང་སོང་བར། སྡིག་སྲིན་ཁོ་རྫིང་བུའི་ནང་གོག་བགྲོད་ཀྱིས་ཕྱིན་པ་རེད། ཡ། གཅེས་ཕྲུག་ཚོ། སྐབས་དེ་དུས་ང་ནི་ཤིང་མ་ལི་ཀའི་སྡོང་པོ་དེ་ཡིན་སྟབས། དོན་རྐྱེན་དེའི་བྱུང་རིམ་ཆ་ཚང་དངོས་སུ་མཐོང་བྱུང་བས། འབྱུང་བ་དེར་བརྟེན་ནས་ངས་བསླབ་བྱ་ཞིག་རྙེད་པ་ནི། རང་ཅག་གིས་སྐྱེ་བོ་གཞན་ལ་བརྩེ་བས་ཀུན་ནས་བསླངས་ཏེ་བྱམས་སྐྱོང་དང་སེམས་ཁུར་བྱས་ན། དེའི་ལན་དུ། སོ་སོ་རང་ཉིད་ལ་ཡང་གཞན་གྱིས་བརྩེ་བས་གཅེས་སྐྱོང་བྱེད། དེ་མིན། ང་ཚོས་གཞན་ལ་ཡ་ང་སྙིང་རྗེ་མེད་པར་གདུག་རྩུབ་སྤྱད་ན་དེའི་ལན་དུ། དུས་ཚོད་ལ་སྔ་གཞུག་ཙམ་ལས་ནམ་ཞིག་འུ་ཅག་གིས་ཀྱང་དེ་དང་གཅིག་མཚུངས་ཀྱི་མནར་གཅོད་དྲག་པོ་མྱོང་རྒྱུ་ཡིན་པ་ཤེས་སོང། དུས་དེ་ནས་བཟུང། ངའི་མ་འོངས་པའི་སྐྱེ་བའི་ཕྲེང་བ་ཀུན་ཏུ་སོ་སོའི་ནུས་པ་གང་ཡོད་བཏོན་ཏེ་སེམས་ཅན་གཞན་ལ་རོགས་སྐྱོར་བྱེད་རྒྱུའི་དམ་བཅའ་བཞག་པ་ཡིན། ཞེས་གསུངས་སོ། ཕྲུ་གུ་ཚོས་དོ་སྣང་ཆེན་པོས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐྱེས་རབས་དེ་ཉན་པས་ཤིང་མ་ལི་ཀར་འཁྲིས་པའི་སྡུག་བསྔལ་དེས་ཁོང་ཚོའི་སེམས་ལ་གཡོ་འགུལ་ཚད་མེད་ཐེབས་ཤིང། སྐྱབས་མེད་མགོན་མེད་ཀྱི་ཉ་དང་འབུ་ཤ་མི་རྣམས་ལ་སྙིང་རྗེ་དཔག་མེད་སྐྱེས་པར་མ་ཟད། ཆུ་བྱ་རྐང་རིང་གི་གཡོ་སྒྱུ་དེར་ཞེ་ལོག་ནས་ཡིད་མ་རངས་ཤིང་སྡིག་སྲིན་གྱི་སྤྱང་གྲུང་འཛོམས་པའི་བྱེད་ཐབས་དེར་ཡིད་སྨོན་ཡང་ཤོར། དེ་ནས་རྒྱལ་པོ་གཟུགས་ཅན་སྙིང་པོ་ཡར་བཞེངས་ཤིང་ཕྱག་ཟུང་ཐལ་མོ་སྦྱར་ནས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚལ་ཏེ་ཞུས་པ། སློབ་དཔོན་ལགས། ཁྱེད་ཀྱིས་རྒན་གཞོན་གྱི་དབྱེ་བ་མེད་པར་འདིར་འདུས་སྐྱེ་བོ་ཚང་མར། ཆེས་རིན་ཐང་བྲལ་ཞིང་གནད་དུ་ཁེལ་བའི་གདམས་པ་ཞིག་གནང་སོང་བས། སྲས་མ་སྐྱེས་དགྲས་བསླབ་བྱ་འདི་ཡི་སྙིང་དོན་སེམས་ལ་འཇགས་ཐུབ་པའི་སྐྱབས་འཇུག་ཀྱང་ཞུ་གི་ཡོད། དེ་རིང་སྐུ་ཉིད་ང་ཚོའི་དཀྱིལ་དུ་བཞུགས་པ་འདི་ང་ཚོའི་རྒྱལ་ཕྲན་ཡོངས་ཀྱི་བསོད་ནམས་དང་གཟི་བརྗིད་ཡིན། གལ་ཏེ། སྐུ་ཉིད་ཀྱི་ཐུགས་ལ་བབས་ན་དེ་རིང་ངས་ཁྱེད་དང་ཁྱེད་ཀྱི་དགེ་སློང་ཚོར་ལེགས་སྐྱེས་ཤིག་དབུལ་རྒྱུ་ཡོད་ཅེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་པོ་ལ་སྤྱན་གྱིས་ཕུར་ཚུགས་སུ་གཟིགས་ཏེ། ལེགས་སྐྱེས་ཅི་ཡིན་གྱི་འགྲེལ་བཤད་ལ་སྒུག་བཞུགས་པར། རྒྱལ་པོ་ཆེན་པོ་ཡུད་ཙམ་རིང་ཁུ་སིམ་མེར་བཞུགས་རྗེས་མུ་མཐུད་ཞུས་པ། རྒྱལ་པོའི་ཁབ་ཀྱི་བྱང་ཕྱོགས་ཏེ། ལེ་དབར་གཉིས་ཙམ་གྱི་ས་ན་འོད་མའི་ཚལ་ཞེས་ཡོངས་སུ་གྲགས་པ། མཛེས་སྡུག་ཡིད་དུ་འོང་བའི་ནགས་ཚལ་ཆེན་པོ་ཞིག་ཡོད། དེ་ནི་ཆེས་ཁ་ཁུ་སིམ་ཞིང་བག་ཕེབས་པ། བསིལ་གྲིབ་ལྡན་ལ་ངལ་དུབ་བསང་བ་ཞིག་ཡིན་པ་མ་ཟད། གཤིས་སྤྱོད་བཟང་བའི་ཤིང་བྱིའམ་སྲེ་མོང་དག་གིས་གནས་བཅས་པའི་ནགས་ཚལ་ཕུན་སུ་ཚོགས་པ་ཞིག་ཡིན་པས། ངས་འོད་མའི་ཚལ་འདི་ཁྱེད་འཁོར་ཚོགས་དང་བཅས་པའི་བསླབ་པ་སློབ་གཉེར་དང་སྒྲུབ་པ་ཉམས་ལེན་གནང་སར་འབུལ་འདོད་ལགས་ན། བརྩེ་བའི་བདག་ཉིད་ཁྱེད་ཀྱིས་ངའི་ལྷག་བསམ་རྣམ་པར་དག་ཅིང་སྙིང་ཁོང་རུས་པའི་གཏིང་ནས་ཕུལ་བའི་སྐྱེས་འདི་བཞེས་སུ་གསོལ་ཞེས་ཞུས། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡུད་ཙམ་རིང་ཐུགས་བསམ་བཞེས། སྤྱིར་ན་ཐེངས་འདིའི་ལེགས་སྐྱེས་དེ་ནི་དགོན་པ་འདེབས་ཆེད་དགེ་འདུན་གྱི་སྡེར་ཕུལ་བའི་ས་ཆ་ཐོག་མ་དེ་ཡིན་ལ། ཆར་དུས་སུ་དགེ་འདུན་པ་བཞུགས་སའི་གནས་ཤིག་ཀྱང་ཤིན་ཏུ་མཁོ། དེ་ནས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་མཛད་ཅིང་དབུགས་རིང་ནར་ནར་མོ་ཞིག་འཐེན་ཏེ། ཅང་མི་སོང་བར་དབུ་གུག་གུག་ཙམ་གྱིས། གཏོང་ཕོད་ཡངས་པའི་རྒྱལ་པོ་ཆེན་པོའི་གནང་སྐྱེས་དེ་ཞལ་བཞེས་གནང་བས། རྒྱལ་པོ་གཟུགས་ཅན་སྙིང་པོ་དགའ་མགུ་ཡི་རང་བར་གྱུར་ཏོ། རྒྱུ་མཚན་ནི། གནས་དེར་དགོན་པ་ཞིག་འདེབས་ཐུབ་ན་བཅོམ་ལྡན་འདས་དུས་ཡུན་རིང་ཙམ་བར་རྒྱལ་པོའི་ཁབ་ཏུ་བཞུགས་ཐུབ་པའི་གནས་ལུགས་དེ་ཤེས་པའི་རྐྱེན་གྱིས་རེད། ཉིན་དེའི་སྐུ་མགྲོན་ཚོའི་ཁྲོད་དུ།

སོ་གཅིག་པ། དཔྱིད་དུས་སུ་ང་ཕྱིར་སླེབས་ཡོང། དེའི་ཕྱི་ཉིན་ཏག་ཏག་དེར་སངས་རྒྱས་བཅོམ་ལྡན་འདས་ཀྱིས་བསླབ་པ་རྒན་པའི་དགེ་སློང་ཁ་ཤས་ཕྱག་ཕྱིར་ཁྲིད་དེ་འོད་མའི་ཚལ་ལ་གཟིགས་སྐོར་དུ་བྱོན། ཚལ་དེ་ནི་དགེ་འདུན་པར་ཆེས་མཐུན་རྐྱེན་ཚང་བའི་ཕུལ་བྱུང་གི་ས་བབ་ཞིག་སྟེ། མཚར་སྡུག་གི་སྨྱུག་མས་ཡོངས་སུ་ཁེངས་ཡོད་ཅིང་སྤྱིའི་རྒྱ་ཁྱོན་ལ་ཕལ་ཆེར་ཨེ་ཀ་གྲུ་བཞི་མ་བརྒྱ་ཙམ་ཡོད། གནས་དེར་སྨྱུག་སྡོང་འདྲ་མིན་སྣ་ཚོགས་སྐྱེས་ཡོད་པ་མ་ཟད། དེའི་དཀྱིལ་ན། ཀ་ལན་ད་ཀ་ཞེས་པའི་མཚོ་རྫིང་ཞིག་ཀྱང་ཡོད། མཚོ་རྫིང་དེ་ནི་དགེ་འདུན་པས་སྐུ་གཟུགས་དང་ན་བཟའ་འཁྲུད་པར་ཆེས་སྟབས་བདེ་ཞིང། མཚོ་འགྲམ་དེ་ཡང་དགེ་འདུན་པ་རྣམས་ཀྱིས་ཕེབས་སྒོམ་གནང་ས་ཧ་ཅང་གི་ཕུན་སུ་ཚོགས་པ་ཞིག་རེད། མ་ཟད་ཚལ་འདི་ནི་སྨྱུག་སྡོང་ཚང་ཚིང་དུ་འཁྲིགས་པའི་ས་བབ་ཞིག་ཡིན་སྟབས། དགེ་སློང་བགྲེས་པ་ཚོར་གཟིམ་ཤག་བསྐྲུན་རྒྱུ་ཡང་སྟབས་བདེར་གྱུར། ཀུན་ཤེས་ཀཽཎྜི་ནྱ་དང་ལྟེང་རྒྱས་འོད་སྲུང་ཤཱ་རིའི་བུ་སོགས་བཅོམ་ལྡན་འདས་ཀྱི་སློབ་བུ་རྒན་ཡོལ་རྣམས་འོད་མའི་ཚལ་ལ་ཧ་ཅང་ཐུགས་དགྱེས་ཏེ། ཁོང་ཚོས་འོད་མའི་ཚལ་དུ་དགོན་པ་ཇི་ལྟར་བཞེངས་བསྐྲུན་དགོས་མིན་ཐད་འཆར་གཞི་བཏིང། དེ་ནས་བཅོམ་ལྡན་འདས་ཀྱིས་སྨྲས་པ། ཆར་དུས་ནི་ལྗོངས་རྒྱུར་འབྱོན་པའི་དུས་སྐབས་ཡག་པོ་ཞིག་མིན་པས། དེ་དུས་དགེ་འདུན་པ་ལྷན་འཛོམས་གནང་སྟེ་བསླབ་པ་སློབ་གཉེར་དང་སྒྲུབ་པ་ཉམས་ལེན་བྱེད་སའི་ས་ཆ་ཞིག་ངེས་པར་དགོས། དེར་བརྟེན། འདི་ལྟ་བུའི་བཞུགས་གནས་ཤིག་ང་ཚོར་རག་པ་དེས། དགེ་འདུན་པར་ཕྱིའི་འབྱུང་བའི་ཤུགས་རྐྱེན་ལ་བརྟེན་པའི་ནད་ན་ཚ་མང་པོ་ཞིག་ལས་སྐྱོབ་ཐུབ་པ་མ་ཟད། ཆར་དུས་ནི་འབུ་སྲིན་གྱི་རིགས་ས་འོག་ནས་ཕྱིར་ཐོན་འོང་བའི་སྐབས་ཀྱང་ཡིན་པས། འབུ་སྲིན་རྣམས་རྡོག་རྫིས་བྱས་པ་ལས་སྐྱོབ་ཐུབ། དེས་ན། དུས་ད་ནས་བཟུང་ཆར་དུས་ཚུགས་པ་ན་ཁྱེད་ཅག་དགེ་འདུན་པའི་ཚོགས། འུ་ཚོའི་ཐུན་མོང་གི་བཞུགས་གནས་འདིར་ཕེབས་ཤིག་དང། ཆར་དུས་ཀྱི་ཟླ་བ་གསུམ་པོ་འདིའི་རིང། ང་ཚོའི་ཁུལ་འདིའི་དད་ལྡན་ཁྱིམ་པའི་སློབ་བུ་ཚོར་ཞལ་ལག་འཁྱེར་ཡོང་རོགས་ཞེས་མངགས་ཆོག། དེ་ལྟར་བྱས་ཚེ། ཁྱིམ་པའི་སློབ་བུ་དག་གིས་ཀྱང་དགེ་འདུན་པའི་དྲུང་ནས་གསུང་ཆོས་ཞུ་རྒྱུའི་སྐལ་བ་ཐོབ་ཅེས་གསུངས། ཚུལ་དེ་ལྟ་བུ་ཞིག་གི་ངང་ནས་དབྱར་གནས་ལ་བཞུགས་རྒྱུའི་རྒྱུན་སྲོལ་ཕྱག་ལེན་འདི་དབུ་ཚུགས་སོ། བཙུན་པ་མོའུ་འགལ་གྱི་བུ་ཡི་གཟིགས་རྟོག་དང་སློབ་སྟོན་འོག་དགེ་སློང་གསར་བུ་རྣམས་ཀྱིས་བཅོམ་ལྡན་འདས་དང་དགེ་སློང་བསླབ་པ་རྒན་པ་དག་ལ་སྨྱུག་མ་དང་རྩྭ་འཇག་ས་འདམ་སོགས་ཀྱི་རྒྱུ་ཆ་སྤྱད་དེ། སྤྱིལ་བུའམ་གྲྭ་ཤག་བསྐྲུན། བཅོམ་ལྡན་འདས་ཀྱི་སྤྱིལ་བུ་ཆུང་ཆུང་ཞིག་ལས་མེད་ན་ཡང་ཆེས་ཡིད་དུ་འོང་བ་ཞིག་སྟེ། རྒྱབ་ངོས་སུ་གསེར་མདོག་གི་སྨྱུག་སྡོང་ཚང་ཚིང་དུ་འཁྲིགས་ཤིང། ཕྱོགས་གཞན་དུ་ཡང་སིལ་གྲིབ་ལྡན་ལ་ཆེས་རིང་བའི་ལྗང་མདོག་གི་ལོ་འདབ་རྒྱས་པའི་སྨྱུག་སྡོང་སྟུག་པོས་ལེགས་པར་བརྒྱན་ཡོད། དགེ་སློང་ནཱ་ག་ས་མ་ལས། སངས་རྒྱས་བཅོམ་ལྡན་འདས་ལ་ཤིང་ལས་བྱས་པའི་གཟིམ་ཁྲི་དམའ་མོ་ཞིག་བསྐྲུན་པར་མ་ཟད། བཅོམ་ལྡན་འདས་ཀྱི་སྤྱིལ་བུའི་རྒྱབ་ངོས་དེར། ཁྲུས་ཆབ་བླུགས་སའི་ས་རྫ་ཆེན་པོ་ཞིག་ཀྱང་བཞག། དགེ་སློང་ནཱ་ག་ས་མ་ལ་ལང་ཚོ་དར་ལ་བབས་པའི་དགེ་སློང་གསར་བུ་ཞིག་སྟེ་སྔོན་ཆད་ལྟེང་རྒྱས་འོད་སྲུང་གི་སློབ་བུ་ཡིན་ཡང། དགེ་འདུན་གྱི་སྡེ་འོད་མའི་ཚལ་དུ་གནས་སྤོ་བྱས་པ་ནས་བཟུང་འོད་སྲུང་གིས་ཁོ་ལ། ད་ཁྱོད་ཀྱིས་བཅོམ་ལྡན་འདས་ལ་ཞབས་ཕྱི་ཞུས་ཤིག་ཅེས་མངགས་བཅོལ་གནང་བ་ཞིག་ཡིན། ཤཱ་རིའི་བུས་ཐབས་འཚོལ་གནང་སྟེ་གྲོང་ཁྱེར་དུ་སྡོད་པའི་ཁྱིམ་པའི་སློབ་མ་ཞིག་ལ་འོད་མའི་ཚལ་གྱི་གཙུག་ལག་ཁང་དེར། དྲིལ་བུ་ཆེན་པོ་ཞིག་གི་ཞལ་འདེབས་འབུལ་དུ་བཅུག་པར། ཁོང་གིས་དྲིལ་བུ་དེ། ཀ་ལན་ད་ཀའི་མཚོའི་འགྲམ་དུ་སྐྱེས་པའི་ཤིང་སྡོང་རྒས་སོང་ཞིག་ཡོད་པ་དེའི་ཡལ་གར་བཏགས། དྲིལ་བུ་དེ་ནི་བསླབ་པ་སློབ་གཉེར་དང་སྒོམ་སྒྲུབ་བྱེད་སྐབས་བཀོལ་སྤྱོད་བྱེད་རྒྱུར་དམིགས་པ་ཞིག་ཡིན་སྟབས། དྲན་ཤེས་བསྟེན་ཏེ་སྒྲུབ་པ་ཉམས་ལེན་བྱེད་པ་ཆེས་གལ་འགངས་ཆེ་བའི་ཆ་ཤས་དམིགས་བསལ་བ་ཞིག་ཏུ་གྱུར། དེ་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་པའི་ཚོགས་ལ་དྲིལ་བུའི་ཅོང་སྒྲ་ནམ་ཐོས་པ་ན་སོ་སོའི་དབུགས་དབྱུང་རྔུབ་ལ་དྲན་པ་ཉེ་བར་བཞག་སྟེ། སྒྲུབ་པ་ཉམས་ལེན་གནང་དགོས་པའི་སྐུལ་མ་གནང་ཞིང། ཁྱིམ་པའི་སློབ་བུ་རྣམས་ཀྱིས་ཀྱང་དགེ་འདུན་པའི་ཚོགས་ལ་ཕྱོགས་གང་ཐད་ནས་ཕྱག་རོགས་ཞུས། དེ་ནས་ལྟེང་རྒྱས་འོད་སྲུང་གིས་ཁྱིམ་པའི་སློབ་བུ་ཚོར་དབྱར་གནས་སྐོར་སྨྲས་པ། དབྱར་གནས་ཀྱི་དུས་ཚིགས་འདིར་དགེ་འདུན་པ་རྣམས་ཀྱིས་བཅོམ་ལྡན་འདས་ལས་དངོས་སུ་གདམས་ངག་ཞུས་ཏེ་ཐར་པའི་ལམ་ཉམས་ལེན་གནང་རྒྱུའི་གོ་སྐབས་ཡག་པོ་ཞིག་ཐོབ་ཀྱི་ཡོད་སྟབས། ཁོང་རྣམས་པས་སློབ་སྦྱོང་དང་ལམ་ཉམས་ལེན་བཅས་ཀྱི་གོ་སྐལ་ཕུན་སུ་ཚོགས་པ་ཞིག་རག་གི་ཡོད་པར་མ་ཟད། ཆར་དུས་སུ། དགེ་འདུན་པས་སྣང་མེད་ངང་ས་སྟེང་དུ་བུད་པའི་འབུ་སྲིན་གྱི་རིགས། རྡོག་རྫིས་གཏོང་བ་ལས་ཀྱང་སྐྱོབ་ཐུབ། དེས་ན། དབྱར་གནས་ཀྱི་ཟླ་བ་གསུམ་པོ་དེའི་རིང་ཁྱེད་ཅག་གིས་དགེ་འདུན་པར་ཞལ་ལག་བསྐྱལ་ཏེ་མཐུན་འགྱུར་ཞུ་ཨེ་ཐུབ་བལྟ་རོགས། དེ་ལྟར་ཐུབ་པ་ན། ཁྱེད་ཅག་གིས་ཀྱང་ཉིན་རེ་བཞིན་ཞལ་ལག་གི་མང་ཉུང་དེ་ཡང་ཧ་ཅང་མང་བ་མིན་ལ་ཧ་ཅང་ཉུང་བ་ཡང་མིན་པར་ཚད་ཏག་ཏག་ཅིག་བསྡུ་ཐུབ་པའི་ཐད་འགན་འཁུར་དང་འབད་བརྩོན་བྱེད་དགོས། ཐ་ན་ཆེས་དབུལ་ཞིང་ཕོངས་པའི་ཁྱིམ་ཚང་ཞིག་སྟེ། བག་ལེབ་གཅིག་གམ་གཉིས་ཙམ་ལས་ཕུལ་མི་ཐུབ་པ་ཞིག་ཡིན་ན་ཡང། བཅོམ་ལྡན་འདས་སམ་ཁོང་གི་སློབ་བུ་དགེ་སློང་བསླབ་པ་རྒན་པ་ཚོས་ཉིན་ལྟར་གསུང་ཆོས་གནང་བཞིན་ཡོད་པའི་སར་ཁྱེད་ཅག་ཆོས་ཉན་དུ་དགའ་བསུའི་ངང་འབོད་སྐུལ་བྱེད་ཀྱི་ཡིན། དབྱར་གནས་ཀྱི་དུས་ཚིགས་དེ་དགེ་འདུན་པར་ཕན་རླབས་ཆེན་པོ་ཡོད་པ་ལྟར་ཁྱེད་ཅག་ཁྱིམ་པའི་ཚོགས་ལ་ཡང་ཁེ་ཕན་ཆེན་པོ་ཡོད། ཅེས་གསུངས་སོ། ལྟེང་རྒྱས་འོད་སྲུང་ནི་དགེ་འདུན་པའི་སྡེར་སྒྲིག་ཁྲིམས་བཟོ་བར་ཆེས་མཁྱེན་རྒྱ་ཡངས་པ་ཞིག་ཡིན་པ་ལྟར། ཁྱིམ་པའི་ཚོགས་ལ་ཡང་འཆར་གཞི་འདིང་རྒྱུར་ཧ་ཅང་མཁྱེན་དཔྱོད་ཡངས་པས། ཁོང་དགོན་སྡེ་དེའི་སྦྱིན་བདག་དད་པ་ཅན་རྣམས་ལ་མཇལ་འཕྲད་ཀྱིས་དགེ་འདུན་པར་དགུང་ཚིགས་འབུལ་སྟངས་དང་དེ་མིན་གྱི་མཐུན་འགྱུར་རོགས་རམ་སོགས་གང་ཅིའི་ཐད་ནས། སློབ་སྟོན་བཀོད་སྒྲིག་གནང་སྟེ་དགེ་འདུན་པ་རེ་རེའི་ཕྱག་ཏུ། ནམ་བཟའ་ཆ་ཚང་རེ་དང་ལྷུང་བཟེད་རེ། གདིང་བ་རེ། ལག་ཕྱིས་རེ། ཆུ་ཚགས་རེ་བཅས་དགེ་སློང་གི་འཚོ་བའི་ཡོ་བྱད་ཆ་ཚང་རེ་རྙེད་སོན་ཐུབ་པའི་འགན་ལེན་གནང། དབྱར་གནས་ཀྱི་ཉིན་དང་པོ་སླེབས་སོང་བར་སངས་རྒྱས་བཅོམ་ལྡན་འདས་དང་འཁོར་དགེ་སློང་བསླབ་པ་རྒན་པ་རྣམས་ཀྱིས་ལེགས་པར་བརྟགས་ཏེ། གཏན་ལ་ཕབ་པའི་དབྱར་གནས་ཀྱི་བྱེད་སྒོ་ཚུགས་སོ། ཞོགས་པ་ཆུ་ཚོད་བཞི་པ་ཙམ་ལ། བཞེངས་བརྡ་བརྡུངས་པར། དགེ་འདུན་པ་རྣམས་མལ་ལས་བཞེངས་ཏེ་ཞལ་ཕྱག་བཀྲུས་རྗེས་ཕེབས་སྒོམ་གྱི་རིམ་པར་བརྩོན་ཞིང། དེ་ནས་མུ་མཐུད་ཞོགས་པའི་ཉི་འོད་སྙུག་སྡོང་རྣམས་ཀྱི་རྩེར་མ་རེག་གི་བར་དུ་ཕེབས་སྒོམ་དང་བཞུགས་སྒོམ་གྱི་སྒོམ་ཐུན་ལ་རེས་མོས་སུ་གཞོལ་བར་བྱས། ནམ་རྒྱུན་ལྟར་ན་ཞོགས་པའི་དུས་ཚོད་ནི་བསོད་སྙོམས་ལ་ཕེབས་པའི་སྐབས་ཡིན་ན་ཡང། དབྱར་གནས་སྐབས་སུ་ཁྱིམ་པའི་སློབ་མ་ཚོས་དགེ་འདུན་པར་ཞལ་ལག་ཚུར་འཁྱེར་ཡོང་གི་ཡོད་སྟབས་དགེ་འདུན་པ་རྣམས་ཀྱིས་ཉམས་ལེན་གནང་སྐབས་རང་ཉིད་དཀའ་གནད་ཅི་ཞིག་ལ་འཕྲད་པའི་སྐོར་སོ་སོ་སྒེར་གྱིས་སློབ་དཔོན་ལ་བཀའ་འདྲི་ཞུས་ཏེ་སློབ་སྦྱོང་བྱས་པ་སོགས་མདོར་ན་དབྱར་གནས་སུ་བཞུགས་པ་འདིས་སྒོམ་སྒྲུབ་ལ་གཏིང་ཟབ་ཀྱི་ནུས་པ་ཐོན་ཆེད་དུས་ཚོད་འཕར་མ་ཞིག་ཀྱང་སྟེར་གྱི་ཡོད། དགེ་འདུན་པའི་ཁྲོད་ནས་སུ་ཞིག་ཉམས་རྟོགས་ཀྱི་ངོ་བོ་གོང་འཕེལ་དང་གཏིང་ཟབ་ཏུ་ཕྱིན་པ་ན། དེ་དག་འདེམས་སྒྲུག་གིས་དགེ་རྒན་དུ་བསྐོ་བཞག་གནང། དཔེར་ན། ཀུན་ཤེས་ཀཽཎྜི་ནྱ་དང་རྟ་ཐུལ། འོད་སྲུང། ཤཱ་རིའི་བུ། མོའུ་འགལ་གྱི་བུ། རླངས་པ། མིང་ཆེན་བཅས་ཀྱི་རེ་རེ་ནས་གསར་ཞུགས་ཀྱི་དགེ་འདུན་པ་ལྔ་བཅུའམ་ཡང་ན་དྲུག་ཅུ་རེར་སློབ་སྟོན་སྣེ་ཁྲིད་གནང་གི་ཡོད་ཅིང། དེ་མིན་གྱི་དགེ་རྒན་གཞན་པ་ཚོར་ཡང། གསར་ཞུགས་ཀྱི་དགེ་འདུན་པ་བཅུ་ནས་སུམ་ཅུའི་བར་ལ་སློབ་སྟོན་སྣེ་ཁྲིད་བྱེད་པའི་ལས་འགན་གནང་ཡོད། མདོར་ན། གསར་ཞུགས་ཀྱི་དགེ་འདུན་པ་ཚོར་སྒེར་གྱི་སློབ་དཔོན་རེ་རེ་བསྐོ་བཞག་གནང་ཡོད་ཅིང། སློབ་དཔོན་དེ་དག་གིས་ཀྱང་རང་ཉིད་ཀྱིས་གསར་ཞུགས་པ་དེའི་གཅེན་པོ་ཡིན་པ་ཇི་བཞིན། ལམ་ཉམས་ལེན་བྱེད་རྒྱུར་ཕྱག་རོགས་གནང་གི་ཡོད། འོད་སྲུང་དང་ཤཱ་རིའི་བུ་རྣམ་གཉིས་ཀྱིས་འདུས་སྡེ་སྤྱི་ལ་ཐུགས་འགན་བཞེས། དགུང་ཚིགས་བཞེས་རན་པ་ན་དགེ་འདུན་པ་ལྷན་འཛོམས་ཀྱིས་ཕྱག་ཏུ་ལྷུང་བཟེད་ཐོགས་ཤིང་མཚེའུའི་འགྲམ་ནས་བང་བསྒྲིགས་ཏེ་ཡར་བཞེངས་པར་ཞལ་ལག་ཆ་སྙོམས་ཀྱིས་བགོ་འགྲེམས་བྱས་ཏེ་ལེགས་པར་གྲུབ་པ་ན་ཚང་མ་སྤང་ལྗོངས་ཀྱིས་བརྒྱན་པའི་མཚེའུའི་འགྲམ་དུ་བཞུགས་ནས་ཁུ་སིམ་མེར་དགུང་ཚིགས་བཞེས། དགུང་ཚིགས་བཞེས་གྲུབ་རྗེས་ལྷུང་བཟེད་བཀྲུས་ཏེ་ཐམས་ཅད་བཅོམ་ལྡན་འདས་ལ་ཞལ་ཕྱོགས་ནས་བཞུགས་པར་མཚམས་རེར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆེད་མངགས་དགེ་འདུན་པའི་ཚོགས་ལ་དམིགས་ཏེ་གདམས་ངག་གནང་གི་ཡོད་ན་ཡང། གདམས་ངག་དེས་ཁྱིམ་པའི་ཚོགས་ལ་ཡང་ཕན་བདེ་ཆེན་པོ་བསྐྲུན། ལན་རེར། བཅོམ་ལྡན་འདས་ཀྱིས་ཁྱིམ་པའི་ཚོགས་ལ་དམིགས་ཏེ་གདམས་ངག་གནང་ན་ཡང། དེས་དགེ་འདུན་པར་ཡང་ཕན་བདེ་ཆེན་པོ་བསྐྲུན་གྱི་ཡོད། སྐབས་སྐབས་སུ་བྱིས་པ་ཚོར་དམིགས་བསལ་གྱི་གསུང་ཆོས་གནང་གི་ཡོད་ཅིང། དེ་དག་གི་སྐབས་མང་ཆེ་བར་ཁོང་གིས། སྔོན་གྱི་སྐྱེས་རབས་ལས་བརྩམས་ཏེ་གསུང་ཆོས་གནང་གི་ཡོད། ཡང་སྐབས་རེར་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་བུ་དགེ་སློང་བསླབ་པ་རྒན་པ་རེས་བཅོམ་ལྡན་འདས་ཀྱི་ཚབ་ཞུས་ཏེ། གསུང་ཆོས་གནང་གི་ཡོད་ཅིང། དེའི་སྐབས་བཅོམ་ལྡན་འདས་ཀྱང་ཁྲིར་བཞུགས་ཏེ་ལེགས་པར་གསན། དགེ་སློང་དེས་མ་ནོར་མ་འཁྲུགས་པར་སྒྲ་དག་གསལ་གསུམ་གྱིས་གསུངས་ཚེ། ཁོང་གིས་དགེ་སློང་དེར་བསྟོད་བསྔགས་ཀྱི་བསྐུལ་མ་ཡང་གནང་གི་ཡོད། གསུང་ཆོས་གྲུབ་རྗེས་ཁྱིམ་པའི་སློབ་མ་རྣམས་སོ་སོའི་ཁྱིམ་དུ་ལོག་འགྲོ། དགེ་འདུན་པ་དག་གིས་མུ་མཐུད་ཕེབས་སྒོམ་དང་བཞུགས་སྒོམ་ལ་གཞོལ་དགོས་པའི་ཕྱི་དྲོའི་ཚོགས་བརྡ་མ་བརྡུངས་བར་དུ་སྐུ་ངལ་གསོས་ཏེ་བཞུགས་ཤིང། དེ་ནས་ནམ་ཕྱེད་བར་དུ་མུ་མཐུད་སྒོམ་སྒྲུབ་ལ་གཞོལ་ནས་བཞུགས་ཀྱི་ཡོད། སངས་རྒྱས་བཅོམ་ལྡན་འདས་མཚན་ཕྱི་པོའི་བར་དུ་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་བཞུགས་ཤིང། ཁྱད་པར་དུ་ཁོང་གིས་མཚན་ལྗོངས་ཀྱི་ཟླ་བའི་འོག་ནས་གྲང་བསིལ་གྱི་ལྷགས་རླུང་འཇམ་པོ་ཉམས་སུ་མྱོང་བཞིན་སྒོམ་ལ་ཞུགས་རྒྱུར་ཐུགས་མཉེས་པོ་ཡོད་སྟབས། སྨྱུག་མས་བསྐྲུན་པའི་བཞུགས་ཁྲི་དེ་ཡང་སྤྱིལ་བུའི་ཕྱི་རོལ་དེར་བཞག་ཡོད། ཁོང་ནི་གསར་ཞུགས་ཀྱི་དགེ་འདུན་པ་ཚོ་དང་མི་འདྲ་བར་གཟིམ་ཁུག་པའི་དུས་ཚོད་ཀྱང་ཆེར་མི་དགོས་ཤིང། རྟག་ཏུ་སྤྲོ་སྣང་དང་ཞི་ལྷོད་བག་ཕེབས་ཀྱིས་བཞུགས་ཏེ་སྐྱ་རེངས་མ་ཤར་ཙམ་གྱི་གོང་དུ་ཡང། ཀ་ལན་ད་ཀའི་མཚེའུར་ཞབས་སྐོར་གྱིས་ཕེབས་སྒོམ་གནང་སྟེ་བཞུགས་ཀྱི་ཡོད། དེ་ནང་བཞིན་ལྟེང་རྒྱས་འོད་སྲུང་གིས་ཀྱང་མཚན་ཕྱི་པོའི་བར་དུ་སྒོམ་སྒྲུབ་ལ་གཞོལ་ཏེ་བཞུགས་བཞིན་པ་དེའོ། རྒྱལ་པོ་གཟུགས་ཅན་སྙིང་པོ་དད་གུས་གཡོ་མེད་ཀྱིས་འོད་མའི་ཚལ་དུ་ཕེབས་ཀྱི་ཡོད་ཅིང། སྐབས་འདིའི་ཕེབས་སྟངས་ནི། དང་ཐོག་ཁོང་གིས་ཤིང་ཏཱ་ལའི་ཚལ་དུ་བཅོམ་ལྡན་འདས་མཇལ་སྐབས་དང་མི་འདྲ་བར། འཁོར་སྐུ་མགྲོན་མང་པོ་འཁྲིད་ཀྱི་མེད་ལ། སྐབས་རེར། ཁོང་གི་བཙུན་མོ་ལུས་འཕགས་མོ་དང་སྲས་མ་སྐྱེས་དགྲ་གཉིས་འཁྲིད་ཡོང་གི་ཡོད་པ་ཙམ་ལས། མང་ཆེ་བར་ཁོང་སྐུ་རྐྱང་ལ་ཕེབས་ཀྱི་ཡོད། ཁོང་གིས་ཤིང་རྟ་འཁོར་ལོ་ནགས་མཐར་བཞག་སྟེ་བཅོམ་ལྡན་འདས་ཀྱི་གཟིམ་ཁང་བར་དུ་ཞབས་ཐང་ལ་ཕེབས། ཉིན་ཞིག་རྒྱལ་པོ་གཟུགས་ཅན་སྙིང་པོས་ཆར་ཞོད་ཁྲོད་དུ་དགེ་འདུན་པས་བཅོམ་ལྡན་འདས་ཀྱི་གསུང་ཆོས་ལ་ཉན་བཞིན་པ་གཟིགས་པས་ཁོང་གིས་བཅོམ་ལྡན་འདས་ལ་དགེ་འདུན་པའི་ཞལ་ལག་བཞེས་ས་དང་གསུང་ཆོས་ལ་ཉན་སྐབས་ཆར་པས་མི་སྦངས་ཕྱིར་ཚོགས་ཁང་ཆེན་པོ་ཞིག་བསྐྲུན་ཆོག་པའི་བཀའ་འཁྲོལ་ཞུས་པར། བཅོམ་ལྡན་འདས་ཀྱིས་ཞལ་འཆེས་གནང་བས་ཕྱིར་འགྱངས་མེད་པར་ཚོགས་ཁང་ཆེན་པོ་དེ་བཞེངས་རྒྱུའི་དབུ་ཚུགས་སུ་བཅུག། ཐོག་གཡབ་བཀབ་པའི་ཚོགས་ཁང་དེ་རྒྱ་ཁྱོན་ལ། དགེ་འདུན་པ་ཆིག་སྟོང་དང། ཁྱིམ་པའི་སློབ་མ་ཆིག་སྟོང་བཅས་ཤོང་ཚད་ཡོད་པས་ཚོགས་ཁང་དེ་འོད་མའི་ཚལ་གྱི་དགོན་པར་ཕན་ཐོགས་ཆེན་པོ་བསྐྲུན། སངས་རྒྱས་བཅོམ་ལྡན་འདས་དང་རྒྱལ་པོ་གཟུགས་ཅན་སྙིང་པོ་རྣམ་གཉིས་ལན་གྲངས་དུ་མར་སྨྱུག་མའི་ཞབས་སྟེགས་སྟེང་དུ་བཞུགས་ཏེ་བཀའ་མོལ་གནང་གི་ཡོད་སྟབས། ན་ག་ས་མ་ལས་བཅོམ་ལྡན་འདས་ཀྱི་སྐུ་མགྲོན་ཚོ་སྣེ་ལེན་གནང་རྒྱུ་སྟབས་བདེ་འོང་སླད། སྨྱུག་མའི་ཞབས་སྟེགས་ཆུང་ངུ་འགའ་བཟོས། ཉིན་ཞིག་བཅོམ་ལྡན་འདས་དང་རྒྱལ་པོ་གཟུགས་ཅན་སྙིང་པོ་རྣམ་གཉིས་སྨྱུག་མའི་ཞབས་སྟེགས་སུ་བཞུགས་ཏེ་བཀའ་མོལ་གནང་སྐབས། རྒྱལ་པོས་ཞལ་བསངས་ཏེ་ཞུས་པ། ཁོ་བོར་སྲས་གཞན་ཞིག་ཡོད་ན་ཡང་ཉིད་ཀྱིས་ད་དུང་ཁོང་གཟིགས་མྱོང་མེད། ང་ལ་རེ་བ་ཆེ་ཤོས་ཤིག་ཡོད་པ་ནི་ཉིད་ཀྱིས་ཁོང་མ་བུ་གཉིས་ལ་མཇལ་ཁ་ལན་གཅིག་གནང་རྒྱུ་དེ་ཡིན། སྲས་དེ་བཙུན་མོ་ལུས་འཕགས་མོའི་སྲས་མ་རེད། ཁོང་གི་མ་ཡུམ་གྱི་མཚན་ལ་ཨ་མྲ་སྐྱོང་མ་དང་སྲས་ཀྱི་མཚན་ལ་འཚོ་བྱེད་གཞོན་ནུ་ཟེར། ཁོང་དགུང་ལོ་བཅུ་དྲུག་ལ་སོན་གྲབས་ཡོད། ཨ་མྲ་སྐྱོང་མ་ནི་སྐྱ་ནར་བུའི་གྲོང་གི་བྱང་ངོས་ཏེ་ཡུལ་ཡངས་པ་ཅན་དུ་འཚོ་སྡོད་བྱེད་ཀྱི་ཡོད། མོས་ནམ་ཡིན་ཡང་སོ་སོའི་རང་དབང་ལ་གཙིགས་ཆེར་འཛིན་པ་ལས་ཚད་བཀག་ཅན་གྱི་ཕོ་བྲང་གི་འཚོ་བར་སྤྲོ་སྣང་མི་བྱེད་པ་མ་ཟད། མཚན་སྙན་གྲགས་དང་གོ་མིང་གོ་གནས་སོགས་ལ་ཡང་ཐེ་ཇུས་ཡེ་ནས་མི་གནང། དེར་བརྟེན་ངས་ཀྱང་ཁོང་མ་བུ་གཉིས་ལ་ཡིད་དུ་འོང་བའི་ཤིང་ཨ་མྲའི་སྐྱེད་ཚལ་ཞིག་གིས་མཚོན། མདོར་ན་དགོས་ངེས་ཀྱི་ཡོ་བྱད་མང་དག་ཅིག་མཁོ་སྤྲོད་བྱས་ཡོད། འཚོ་བྱེད་གཞོན་ནུ་བརྩོན་པ་ཆེ་ལ་རིག་རྩལ་ལྡན་པ་ཞིག་ཡིན་ན་ཡང། དྲག་པོའི་དམག་འཐབ་དང་སྲིད་དོན་ཆབ་སྲིད་སོགས་ཀྱི་སྐོར་ལ་དོ་སྣང་གཏན་ནས་མི་བྱེད། ད་ལྟ་ཁོང་རྒྱལ་སའི་ཉེ་འདབས་སུ་བསྡད་དེ་གསོ་བ་རིག་པའི་གཞུང་ལ་འབད་འབུངས་ཀྱིས་སློབ་སྦྱོང་བྱེད་བཞིན་ཡོད། ང་རང་ཁོང་མ་བུ་གཉིས་ལ་ཧ་ཅང་བརྩེ་བ་ཟབ་ཅིང། ནམ་ཞིག་ཁྱེད་ཀྱིས་ཀྱང་ཁོང་མ་བུ་གཉིས་ཐུགས་བརྩེ་བས་རྗེས་སུ་འཛིན་པའི་རེ་འདུན་ཞུ་གི་ཡོད། བཅོམ་ལྡན་འདས། གལ་ཏེ་ཁྱེད་ཀྱིས་འཚོ་བྱེད་གཞོན་ནུ་དང་ཁོང་གི་མ་ཡུམ་གཉིས་ལ་མཇལ་འཕྲད་ཅིག་གནང་རྒྱུའི་བཀའ་ཁྲོལ་གནང་ན། ངས་མི་འགྱང་བར་ཁོང་མ་བུ་གཉིས་འོད་མའི་ཚལ་འདིར་བོས་ཆོག་ཅེས་ཞུས་པར། བཅོམ་ལྡན་འདས་ཀྱིས་ཅང་མི་གསུང་བར་འཛུམ་པ་དང་བཅས་ཞལ་འཆེས་གནང་བས། རྒྱལ་པོ་གཟུགས་ཅན་སྙིང་པོས་ཡིད་སེམས་དགའ་གུས་ཀྱིས་ཁེངས་ཤིང། བཀའ་དྲིན་སྙིང་ལ་བཅངས་ཏེ་ལག་ཟུང་ཐལ་མོ་སྦྱར་ནས་གུས་འདུད་བཅས་ཞལ་གྱེས། སྐབས་དེ་དག་རིང་འོད་མའི་ཚལ་གྱི་དགོན་པ་རུ་སངས་རྒྱས་བཅོམ་ལྡན་འདས་ཀྱི་ཡབ་གཞིས་ཏེ། གྲོང་ཁྱེར་སེར་སྐྱའི་གཞི་ནས་ཆེད་དུ་བཅར་བའི་དམིགས་བསལ་གྱི་སྐུ་མགྲོན་གཉིས་འབྱོར། ཁོང་གཉིས་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་གྲོགས་མཆེད་རྙིང་པ། འཆར་ཀ་དང་ཤིང་རྟའི་ཁ་ལོ་བ་འདུན་པ་གཉིས་རེད། གང་ལྟར་ཁོང་རྣམ་གཉིས་གནས་འདིར་ཕེབས་པ་དེས་དགོན་པའི་ནང་དམིགས་བསལ་གྱི་དགའ་སྤྲོའི་དྲོད་ཁོལ་ཞིག་འཕྱུར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁྱིམ་སྤངས་ཏེ་ལོ་ངོ་བདུན་ལྷག་ཕྱིན་ཟིན་པས། ཁོང་ལ་ཡང་རང་ཡུལ་གྱི་གནས་ཚུལ་མཁྱེན་འདོད་ཧ་ཅང་ཆེ། དེར་བརྟེན། ཁོང་གིས་འཆར་ཀ་ལ་ཡབ་རྒྱལ་པོ་དང་བཙུན་མོ་སྐྱེ་དགུའི་བདག་མོ། གྲགས་འཛིན་མ། དགའ་བོ། མཛེས་དགའ། དེ་བཞིན་ཁོང་གི་གྲོགས་མཆེད་དང་བཅས་པའི་སྐོར་བཀའ་འདྲི་གནང། སྲས་སྒྲ་གཅན་འཛིན་གྱི་སྐོར་བཀའ་འདྲི་གནང་ཡོད་མེད་ནི་ཞུ་མ་དགོས་པ་ཞིག་རེད། འཆར་ཀ་བདེ་ཐང་ཡིན་ན་ཡང་ལོ་ནའི་བབ་ཀྱིས་ཁོང་གི་དཔྲལ་བར་རྒས་གཉེར་མང་པོ་བསགས་ཡོད་ཅིང། འདུན་པ་ཡང་དེ་མཚུངས་རྒས་ཡོད། བཅོམ་ལྡན་འདས་སྤྱིལ་བུའི་ཕྱི་རོལ་དུ་བཞུགས་ཏེ་དུས་ཡུན་རིང་ཙམ་བར་ཁོང་གཉིས་ལ་བཀའ་མོལ་གནང་བར། འཆར་ཀ་དེ་དུས་རྒྱལ་པོ་ཟས་གཙང་མས་ཡིད་ཆེས་བློས་འཁེལ་གནང་སའི་བློ་འདོན་པ་ཞིག་སྟེ། གོ་གནས་མཐོ་བའི་མི་སྣ་གལ་ཆེན་ཞིག་ཏུ་གྱུར་ཡོད་པ་ཡང་མཁྱེན། ཟླ་བ་གཉིས་ཙམ་གྱི་སྔོན་དུ། བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ཏེ་རྒྱལ་པོའི་ཁབ་ཏུ་གསུང་ཆོས་ཀྱི་གདམས་པ་གནང་བཞིན་པའི་གནས་ཚུལ་དེ། སེར་སྐྱའི་གཞིར་ཁྱབ། བཀྲ་ཤིས་པའི་གནས་ཚུལ་དེ་ལ་བརྟེན་ནས་ཡབ་རྒྱལ་པོ་ཟས་གཙང་མ་དང་བཙུན་མོ་སྐྱེ་དགུའི་བདག་མོ། དེ་བཞིན་གྲགས་འཛིན་མ་སོགས་ཀྱིས་གཙོས། སེར་སྐྱའི་གཞིའི་ཡུལ་མི་ཚང་མས་ཁོང་ལ་རྗེས་སུ་ཡི་རང་ཞུས་ཤིང་དགའ་སྤྲོ་རབ་ཏུ་འཕེལ། དེ་ནས་འཆར་ཀས་རེ་འདུན་ཞུས་པ་ལྟར། ཡབ་རྒྱལ་པོས་འཆར་ཀ་སངས་རྒྱས་བཅོམ་ལྡན་འདས་རང་ཡུལ་དུ་སྤྱན་འདྲེན་ཞུ་བར་མངགས། འཆར་ཀའི་འགྲུལ་བཞུད་ཀྱི་ཆེད་དུ་ཉིན་གསུམ་ལ་གྲ་སྒྲིག་བྱས་ན་ཡང། ཉིན་གསུམ་པོ་དེའི་རིང། འཆར་ཀས་བཅོམ་ལྡན་འདས་ཀྱི་སྐོར་ཤེས་འདོད་དང་མཇལ་འདོད་ཀྱིས་མཚན་མོར་གཉིད་ཀྱང་མ་ཁུགས་པར་ལུས། གྲགས་འཛིན་མས་འཆར་ཀ་ལ་འདུན་པ་ལམ་གྲོགས་སུ་འཁྲིད་རྒྱུའི་དགོངས་ཚུལ་བཏོན་པ་ལྟར་ཁོང་གིས་མོས་མཐུན་གནང་བས་འདུན་པ་དགའ་དྲགས་ཏེ་མིག་ཟུང་ནས་མཆི་མ་དབང་མེད་དུ་ཤོར། ཁོང་གཉིས་སེར་སྐྱའི་གཞི་ནས་འོད་མའི་ཚལ་དུ་འབྱོར་བར་ཟླ་བ་གཅིག་མ་ཟིན་ཙམ་འགོར། འཆར་ཀས་ཞུས་པར་གཟིགས་ན། ཉེ་དུས་ཀྱི་ལོ་ཤས་ནང་ཡབ་རྒྱལ་པོ་ཟས་གཙང་མའི་སྐུ་གཟུགས་ཇེ་ཞན་དུ་ཕྱིན་ཡོད་ན་ཡང། ནང་སེམས་ལ་དཀའ་ཉེན་གང་ཡང་མེད་པར་སྔོན་མ་བཞིན་སེམས་རྩ་འཁོལ་པོ་ཡོད་པར་མ་ཟད། ཡབ་རྒྱལ་པོས་རྒྱལ་སྲིད་ཆོས་བཞིན་སྐྱོང་བ་ལ་ཕྱག་རོགས་ཞུ་བའི་རྣམ་དཔྱོད་ཅན་གྱི་བློ་འདོན་པ་ཡང་ཁ་ཤས་ཡོད་ལ། སྲུ་སྐྱེ་དགུའི་བདག་མོ་ནི་དེ་སྔོན་ལྟར་ལས་ལ་བརྩོན་པའི་ངང་བཞུགས་ཡོད། དེ་བཞིན་གཅུང་དགའ་བོ་ད་ལྟའི་ཆར་ལང་ཚོ་དར་ལ་བབས་ཡོད་པས། སྐུ་དྲག་ཁྱིམ་རྒྱུད་ཀྱི་སྲས་མོ Kalyani ཞེས་པར་གཉེན་སྒྲིག་བྱེད་རྒྱུའི་སློང་ཆང་ཡང་བཏང་ཟིན། གཅུང་དགའ་བོ་ཕོ་ཉམས་དོད་པའི་གསར་ཚིགས་ཤིག་ཡིན་པ་དང་གྱོན་ཆས་ཕུན་སུམ་ཚོགས་པ་གོན་རྒྱུར་ཐུགས་མཉེས་ན་ཡང། ཡབ་རྒྱལ་པོས་ཁོང་ནི་ད་དུང་བརྟན་ཚུགས་མི་ཐུབ་ཅིང་ནར་མ་སོན་པ་ལྟ་བུ་ཞིག་ཏུ་གཟིགས་ཏེ་ཁོང་ལ་ཐུགས་ཁུར་གནང་བཞིན་ཡོད། བཅོམ་ལྡན་འདས་ཀྱི་སྐུ་སྲིང་མཛེས་དགའ་ཡང་ད་ལྟའི་ཆར། ལང་ཚོ་དར་ལ་བབས་ཏེ་མཛེས་ཤིང་ཡིད་དུ་འོང་བའི་གཞོན་ནུ་མ། བརྗིད་ཉམས་ལྡན་པ་ཞིག་ཏུ་གྱུར་ཡོད། གྲགས་འཛིན་མས། སངས་རྒྱས་བཅོམ་ལྡན་འདས་ཕོ་བྲང་ནས་བྱོན་པའི་ཉིན་དེ་ནས་བཟུང། རིན་ཆེན་རྒྱན་ཆའི་རིགས་འདོགས་རྒྱུ་སྤངས་ཤིང། ཉམ་ཐག་སྤྲང་པོའི་རིགས་ལ་དངུལ་དངོས་ཀྱི་སྦྱིན་གཏོང་གནང་ཕྱིར། མོ་རང་ལ་དབང་བའི་རིན་ཐང་ཅན་གྱི་ཅ་དངོས་རྣམས་བཙོངས་ཏེ་ན་བཟའ་དཀྱུས་མ་ཞིག་མནབས་ནས་བཞུགས་ཡོད་པར་མ་ཟད། བཅོམ་ལྡན་འདས་ཀྱིས་ཉིན་རེར་ཟས་ཐུན་གཅིག་ལས་བཞེས་ཀྱི་མེད་པའི་གནས་ཚུལ་ཐོས་པ་ནས་བཟུང། མོས་ཀྱང་དེ་མཚུངས་གནང་རྒྱུ་དབུ་བཙུགས། བཙུན་མོ་སྐྱེ་དགུའི་བདག་མོའི་རྒྱབ་སྐྱོར་འོག། མོས་ཉམ་ཐག་པ་ཚོར་རོགས་སྐྱོར་གནང་རྒྱུས་མཚོན། སྤྱི་ཚོགས་ཞབས་ཞུའི་ལས་རིམ་ནི་ཧུར་ཐག་གིས་མཇུག་སྐྱོང་བྱེད་བཞིན་ཡོད། སྲས་སྒྲ་གཅན་འཛིན་དགུང་གྲངས་བདུན་ལ་སོན་པ་དེ། ལུས་ཁམས་དྭངས་ཤིང་ལྟ་ན་སྡུག་པ་ཞིག་ཏུ་གྱུར་ཡོད། ཁོའི། ནག་རུག་རུག་གི་མིག་ཟུང་ལས་རྣམ་དཔྱོད་ཀྱི་རིག་རླབས་དང་བློ་ཐག་ཆོད་པོའི་འོད་ཞགས་ཤིག་ཀྱང་འཁྱུག་བཞིན་ཡོད། ཁོང་གི་སྤོ་སྤོ་རྨོ་རྨོ་གཉིས་ཏེ། རྒྱལ་པོ་ཟས་གཙང་མ་དང་བཙུན་མོ་སྐྱེ་དགུའི་བདག་མོ་གཉིས་ཀྱིས་རྒྱལ་སྲས་གཞོན་ནུ་དོན་གྲུབ་ཆུང་བྱིས་པའི་དུས་སུ་ཇི་ལྟར་བྱམས་བརྩེས་བསྐྱངས་པ་ལྟར་སྲས་སྒྲ་གཅན་འཛིན་ཡང་དེ་ལྟར་བྱམས་བརྩེའི་སྒོ་ནས་གཅེས་སྐྱོང་གནང་བཞིན་པའོ། འཆར་ཀས་སངས་རྒྱས་བཅོམ་ལྡན་འདས་ལ་གང་ཞུས་པ་དེར་འདུན་པས་དེ་ག་རང་རེད་ཅེས་རྒྱབ་གནོན་ཁུངས་སྐྱེལ་ཞུས། བཅོམ་ལྡན་འདས་ཀྱིས་རང་ཡུལ་གྱི་གནས་ཚུལ་ཐོས་པས་ཐུགས་སེམས་ཤིན་ཏུ་སྤྲོ་བར་གྱུར། མཐའ་མ་དེར་འཆར་ཀས་སངས་རྒྱས་བཅོམ་ལྡན་འདས་ལ། སྐུ་ཉིད་རང་ཡུལ་དུ་ནམ་ཞིག་ལ་ཕེབས་ཐུབ་ཅེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ངས་གསར་ཞུགས་ཀྱི་དགེ་འདུན་པ་རྣམས་ཁོ་ཚོའི་ཉམས་ལེན་ལ་བརྟན་ཚུགས་ཐུབ་པ་ཞིག་མ་བྱུང་བར་དུ་རང་གར་བཞག་ན་མི་འདོད་པས་དབྱར་གནས་གྲུབ་རྗེས་ང་ཕྱིར་ལོག་ཡོང། རྒྱུ་མཚན་ནི་དབྱར་གནས་གྲུབ་རྗེས་ངས་ཁོང་ཚོ་གནས་འདིར་འཇོག་དགོས་ཀྱང་སྐབས་དེར་བློ་བདེ་པོ་འོང་བར་ངེས། འོ་རེད། འཆར་ཀ། འདུན་པ། ཁྱེད་གཉིས་ཀྱང། ཟླ་བ་གཅིག་རིང་འདིར་བསྡད་ནས་དགེ་འདུན་པའི་འཚོ་བ་སྐྱེལ་སྟངས་ལ་རོལ་མྱོང་ཞིག་ཅིའི་ཕྱིར་མི་བྱེད་པ་ཡིན། ཁྱེད་གཉིས་ཟླ་བ་གཅིག་ཙམ་འདིར་བསྡད་ཀྱང། ད་དུང་ཕྱིར་ལོག་སྟེ་ཡབ་རྒྱལ་པོར། ཁོ་བོ་དབྱར་གནས་གྲུབ་རྗེས་སེར་སྐྱར་ཕྱིར་འབྱོན་རྒྱུ་ཡིན་པའི་བརྡ་ལན་སྐྱེལ་བ་ལ་དུས་ཚོད་འདང་ངེས་ཡོད། ཅེས་གསུངས། འཆར་ཀ་དང་འདུན་པ་གཉིས་དགའ་སྤྲོས་རབ་ཏུ་རྒྱས་ཏེ་འོད་མའི་ཚལ་གྱི་དགོན་པར་མགྲོན་པོའི་ཚུལ་གྱིས་བསྡད། དེ་ནས་ཁོང་གཉིས་ཀྱིས་དགེ་འདུན་པ་མང་པོ་ཞིག་དང། གྲོགས་བསྒྲིགས་པས། མི་གང་ཡང་རུང་བ་ཞིག་གིས་ཁྱིམ་སྤངས་ཏེ་ཐར་ལམ་གྱི་རྗེས་སུ་འབྲངས་ཚེ། མི་དེས་བདེ་སྐྱིད་དང་ཞི་བདེ་བག་ཕེབས་ཀྱི་འཚོ་བ་མྱོང་ཐུབ་པའི་སྐོར་གསལ་པོར་ཤེས། ད་དུང་ཁོང་གཉིས་ཀྱིས་ཉིན་རེའི་འཚོ་བའི་ནང་དྲན་པ་དང་ཤེས་བཞིན་བསྟེན་ཏེ་ཉམས་ལེན་ལ་གཞོལ་ན་རང་སེམས་ཀྱི་ངོ་བོ་ཅི་ཙམ་གོང་དུ་འཕེལ་བཞིན་པའི་གནས་ལུགས་དེ་ཡང་ལེགས་པར་ཤེས། འཆར་ཀ་དུས་མང་ཆེ་བར་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འཁྲིས་སུ་བསྡད་དེ། ཁོང་གི་མཛད་པ་ལ་གཟབ་ནན་གྱིས་དོ་སྣང་བྱས་པར། བཅོམ་ལྡན་འདས་ཀྱི་ངོ་མཚར་ལྡན་པའི་ཞི་ལྷོད་ཀྱི་མཛད་སྤྱོད་དེས་ཁོ་ལ་ཡིད་འགུལ་དང་སྤྲོ་སྣང་ཚད་མེད་སྦྱིན། བཅོམ་ལྡན་འདས་སྲེད་ཞེན་གང་གི་རྗེས་སུ་ཡང་མི་འགྲོ་བར་ཐར་པའི་གོ་འཕང་མངོན་དུ་བྱས་པ་ཆེས་གསལ་ཏེ། ཁོང་གི་མཛད་སྤྱོད་ནི་གཙང་པོའི་ནང་རང་དབང་གི་ཁྱུག་རྩལ་ངོམ་པའི་ཉ་མོ་དང་མཁའ་དབྱིངས་སུ་ཞི་ལྷོད་ཀྱིས་འཕུར་ལྡིང་རྩེན་པའི་སྤྲིན་ཕུང་ཞིག་དང་གཉིས་སུ་མ་མཆིས་ཤིང། དུས་ནམ་ཡང་འདས་མ་འོངས་ཀྱི་བསམ་པའི་རྗེས་སུ་མི་འགྲོ་བར་ད་ལྟའི་སྐད་ཅིག་ལ་གནས་པ་ཞིག་གོ། སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱན་ཟུང་དང་ཞི་ལྷོད་ཀྱི་འཛུམ་ཞལ་དེས་ཁོང་གི་བླ་ན་མེད་པའི་ཐར་པའི་གོ་འཕང་མངོན་དུ་བྱས་ཡོད་པའི་བདེན་དཔང་གསལ་པོར་བྱས། འཇིག་རྟེན་འདིར་བཅོམ་ལྡན་འདས་འཆིང་བྱེད་ཀྱི་ཉོན་མོངས་གང་ཡང་མེད་པར་མ་ཟད། ཁོང་གིས་མངོན་དུ་བྱས་པའི་མཁྱེན་པ་དང་བརྩེ་བ་དེ་ལྟ་བུ་ཞིག་ནི་ད་དུང་སུས་ཀྱང་མངོན་དུ་བྱས་མེད། འཆར་ཀས་ཐར་ལམ་གྱི་ཕྱོགས་ནས་ཁོའི་གྲོགས་པོ་རྙིང་པ་སྟེ་བཅོམ་ལྡན་འདས་ཀྱིས་ཁོ་རང་ཆེས་ཐག་རིང་སར་བསྐྱུར་ཡོད་པ་གསལ་པོར་ཤེས། དེ་ཙམ་ན་གློ་བུར་དུ་འཆར་ཀའི་སེམས་སུ། གང་གིས་ཀྱང་བཅིངས་པ་མེད་པར་ཞི་ལྷོད་བག་ཕེབས་ཀྱིས་འཚོ་བའི་དགེ་འདུན་པའི་འཚོ་བ་འདི་རང་ཉིད་ལ་འབྱུང་ན་ཅི་མ་རུང་སྙམ་སྟེ། ཁོང་གིས། ཐོབ་གོ་ས་དང་རྒྱུ་ནོར་ལོངས་སྤྱོད། མཚན་སྙན་གྲགས་དང་མི་ཚེའི་ཁྲོད། མཉམ་འགྲོག་ཏུ་ཡོད་པའི་སེམས་ཁྲལ་དང་དངངས་སྐྲག་ཐམས་ཅད་རྒྱབ་ཏུ་གཡུག་འདོད་ཀྱི་འདུན་པ་ཤུགས་དྲག་སྐྱེས་པས། ཁོང་འོད་མའི་ཚལ་དུ་འབྱོར་ཏེ་ཉིན་བདུན་སོང་མཚམས། ཁོས་སངས་རྒྱས་བཅོམ་ལྡན་འདས་ལ། ཁོ་བོས་ཁྱེད་ཀྱི་དྲུང་ནས་རབ་བྱུང་སྒྲུབ་འདོད་འདུག་ཅེས་ཞུས་པར་བཅོམ་ལྡན་འདས་ཅུང་ཙམ་ཧང་སངས་སོང་ན་ཡང་ཞལ་འཛུམ་པ་དང་བཅས་དབུ་ནང་དུ་འགུགས་ཙམ་གྱིས་ཞལ་བཞེས་གནང། འདུན་པ་ལ་ཡང་འཆར་ཀ་ལྟར་རབ་ཏུ་འབྱུང་འདོད་ཤུགས་དྲག་སྐྱེས་ན་ཡང། ཁོང་ལ། ཕོ་བྲང་དུ་ལས་འགན་ཡོད་སྟབས། གྲགས་འཛིན་མས་རང་ཉིད་རབ་ཏུ་འབྱུང་རྒྱུར་དགོངས་འཁྲོལ་མ་གནང་བར་དུ། རབ་བྱུང་བསྒྲུབས་ན་མི་འགྲིག་སྙམ་དུ་བསམས་ཏེ། སངས་རྒྱས་བཅོམ་ལྡན་འདས་སེར་སྐྱའི་གཞིར་མ་ཕེབས་བར་དུ་དགོངས་ཞུ་མི་བྱེད་པར་སྒུག་རྒྱུའི་སེམས་ཐག་བཅད།